སྔོན་འགྲོའི་ཆོས་ཀྱི་སྟེང་འདིར་བ་དང། དང་པོ་སྔོན་འགྲོ་དག་ལ་བསླབ་ཟེར་བའི་ཚིག་དེ་རེད་བློ་སྦྱོང་དོན་བདུན་པོ་ཁོ་རང་རྩ་བ་ག་རེ་རེད་ཟེར་ན། དང་པོ་སྔོན་འགྲོ་བདག་ལ་བསླབ་སའི། ད་སྔོན་འགྲོ་རྟེན་གྱི་ཆོས་དེ་ལ་ནང་གསེས་ག་ཚོད་ཕྱེ་ཡོད་རེད་ཟེར་ན་ནང་གསེས་བཞི་ཡོད་རེད་འདི་ཡིན་ངེས་པོ་རེད། སྔོན་འགྲོ་རྟེན་གྱི་ཆོས་དེ་ལ་རེད་བ། འདིའི་སྔོན་འགྲོ་ཟེར་ག་རེའི་སྔོན་འགྲོ་ཟེར་ན་བྱང་ཆུབ་སེམས་སྦྱོང་གི་ལྟ་བ་ལ་སོགས་ཉམས་ལེན་དེའི་སྔོན་འགྲོ། དེ་ལ་ད་ཅིག་གི་ནང་གསེས་ཕྱེ་བས་ན་སྔོན་འགྲོ་དེ་ལ་བཞི་ཡོད་རེད། སྔོན་འགྲོ་དང་པོ་དེ་ག་རེ་ཟེར་ན་དལ་འབྱོར་རྙེད་དཀའ་ཞིང་དོན་ཆེ་བ་བསམ་ཚུལ་དེ་བཅས། གཉིས་པ་དེ་དག་ཚེ་འདི་རིང་དུ་མི་གནས་པར་འཆི་བ་མི་རྟག་པའི་དྲན་ཚུལ་དེ་བཅས། གསུམ་པ་དེ་ལས་རྒྱུ་འབྲས་བསམ་ཚུལ་དེ་བཅས་བཞི་པ་དེ་འཁོར་བའི་ཉེས་དམིགས་བསམ་ཚུལ་རེད། ད་ག་སང་ཞུ་ཡིན་པ། ད་དལ་འབྱོར་རྙེད་དཀའ་དོན་ཆེ་བ་བསམ་སྟངས་དེ་གཙོ་བོ་ག་ཟེར་ན། སྤྱིར་བཏང། དང་པོ་དེ་ནི་བློ་ཆོས་ལ་ཕར་བསྐུལ་ཡག་གི་ད་ཅིག་བསྐུལ་མ་ལྟ་བུ། ཚུལ་དུ་ག་སང་དལ་འབྱོར་རྙེད་དཀའ་ཚུལ་གསུངས་ཡོད་ས་རེད། ད་དེ་ནི་ཆོས་བྱེད་ཡག་བསྐུལ་མ། དེ་དལ་འབྱོར་རྙེད་དཀའ་ཚུལ་གྱིས་བསྐུལ་མ་བཏང་ནས་ད་དངོས་སུ་ཆོས་ལག་ལེན་བྱེད་དུས་གང་ལ་འཆི་བ་མི་རྟག་པ་ནས་འགོ་བཙུགས་འདུག་ག་འཆི་བ་མི་རྟག་པ་ནི་འགོ་བཙུགས། ད་དུང་ལམ་རིམ་ས་བཅད་ནང་ཡོད་པ་ནང་བཞིན་རེད། འཇིག་རྟེན་ཕྱི་མ་དོན་གཉེར་བློ་བསྐྱེད་པ་འཇིག་རྟེན་ཕྱི་མ་དེ་དང་པོ་འཇིག་རྟེན་ཕྱི་མ་དོན་གཉེར་བློ་བསྐྱེད་པ་ལ་ཡང་དང་པོ་ག་རེ་བྱེད་དགོས་ཟེར་ན་ཚེ་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ་ན། ཚེ་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ། འཇིག་རྟེན་ཕྱི་མ་ཇི་ལྟར་འགྱུར་བ་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ་ཟེར་ཅིག་འདུག་པ་ད་དེ་གཅིག་པུ་ཅིག་ཡང་ཆ་ལེ་རེ་བྱེད་ས་ད། འཆི་བ་མི་རྟག་པ་བསམ། འཆི་བ་མི་རྟག་པ་བསམ་ནས་ཨ་ནི་འོ་ལགས་སོ། ཚེ་ཕྱི་མར་ང་ཚོ་ངན་སོང་འགྲོ་རྒྱུ་ཡོད་པ་ཅིག་ཕལ་ཆེར་ཐག་གཅོད་དགོས་ཟེར་བའི་ཐག་བཅད་ད་སོ་སོའི་རྦད་ཅིག་ལས། རང་རྒྱུད་ལ་ལས་མི་དགེ་བ་དང་དགེ་བ་གཉིས་ནས་ལས་མི་དགེ་བ་ཤས་ཆེ་བ་ཡིན་ཙང་ཨ་ཚེ་ཕྱི་མ་ངན་འགྲོ་འགྲོ་རྒྱུ་ཡིན་པ་ཐག་བཅད་ད་ངན་འགྲོ་འགྲོ་གི་ཡིན་ན་ནི་ངན་འགྲོའི་སྡུག་བསྔལ་བཟོད་གླགས་མེད་པ་མྱོང་དགོས་རེད་པ་དེ་ཡིན་ཙང་ད་ངན་འགྲོ་ལ་མ་སྐྱེ་ཡག་ཐབས་ཤེས་གཏང་དགོས་རེད་དེ་ཐབས་ཤེས་ག་རེ་ཟེར་ན། གལ་ཆེ་ཤོས་དེ་ག་ཟེར་ན་ངན་འགྲོ་སྐྱེ་ཡག་གི་རྒྱུ་ང་རང་ང་རང་ཚོས་བསགས་བཞག་པ་དེ་ཡིན་ན་ཕར་སྦྱང་གསར་དུ་མི་གསོག་པ་བྱེད་ཡ་དེ་གལ་ཆེ་ཤོས་ཡིན་ཟེར་རེད་རེད་པ། འོ་འདུག་ཟེར་དེ་འདྲའི་ཅིག་ཡོང་དུས་གང་ལ་དེ་ཁོའི་མི་དགེ་བ་ཕར་བྱང་འགྲོ་གི་རེད་ཨ་འདས་པའི་ཅིག་མདོག་མདའ་ཨ་དགེ་བ་དེ་ཚོ་རང་བཞིན་ཡོང་འཕེལ་གྱི་རེད་བ་དེ་འཕེལ་དུས་གང་ཚེ་ཕྱི་མ་ངན་སོང་སྐྱེ་མི་དགོས་པ་ཨ་ག་རེ་ཟེར་ན་མངོན་མཐོའི་གོ་འཕང་འགྲོ་ཡ་བྱུང་དགོས་ཟེར་རེད་འོ་དེ་ད་ཕལ་ཆེར་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པའི་རྣམ་གཞག་དེ་ཡིན་ཟེར་རེད་ད་དེ་ནས་ལས་འབྲས་ལས་རྒྱུ་ག་སང་ལྷའི་རྒྱུ་འབྲས་སེམས་དཔའ་ས་ཡི་དུ་བ། ལྷའི་རྒྱུ་འབྲས་སེམས་དཔའ་དང་ཁོའི་ཉི་མའི་བསམ་པ་སྟེ་སྐྱེས་བུ་འབྲིང་དང་ཐུང་མིའོ་ལམ་གྱི་རིམ་པའི་བློ་བྱ་ནང་གི་རིམ་པ་དེ་རེད་ཨ། ལས་ངེས་པའི་ཚུལ་ལས་ཕལ་ཆེར་ལས་མ་བྱས་མི་འགྲོ་ཚུལ་མཉམ་གཞག་མང་པོ་ཅིག་དང་བཅས་དག་ནང་བཞིན་དང་ཁོའི་ཉི་མའི་སི་སྟོང་བ་ལ་ང་རང་ཚོ་ངན་སོང་གསུམ་ཙམ་མ་ཡིན་པ་དང་སི་ཏི་ནས་མནའ་མས་བར་དུ་ཨ་ལ་བ་ལ་སོ། གནས་ག་འདྲ་ཅིག་ཏུ་ལུས་ག་འདྲ་ཅིག་ལེན་པ་ཡིན་ནའི་སྡུག་བསྔལ་བའི་རང་བཞིན་ཅིག་ཡིན་པ་ཞིག་བསམ་བཏང་ནས་ད་མདོར་བསྡུ་ན། ངན་སོང་གསུམ་གྱི་སྡུག་བསྔལ་ལས་ཐར་བ་ཙམ་མ་ཡིན་པར་ད་མདོར་བསྡུ་ན་འཁོར་བ་སྤྱི་དང་བྱེ་བྲག་མཐའ་དག་ལས་ཨ་ནི་ཕར་ཐར་དགོས་འདུག་བསམ་བསམ་བྱས་ངེས་འབྱུང་གི་བསམ་པ་འདྲོངས་ཡ་དེ་རེད་དེ་སྐྱེས་བུ་འབྲིང་དང་ཐུན་མོང་ལམ་གྱི་རིམ་པའི་འགྲོ་སྟངས་དེ་རེད་བྱས་ཙང་ད། གལ་ཆེ་ཤོས་ག་ཟེར་ན། བྱང་ཆུབ་སེམས་དངོས་གཞི་དང། བྱང་ཆུབ་སེམས་ཉམས་སུ་ལེན་པ་ལ་དེའི་སྔོན་འགྲོ་ཨ་ནི་གཅིག་གིས་སྐྱེས་བུ་ཆུང་ངུ་དང་ཐུན་མོང་ལམ་གྱི་རིམ་པ་བློ་སྦྱང་དགོས་འདུག་དེ་ནང་བཞིན་ག་རེ་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་བློ་སྦྱང་དགོས་འདུག་བྱས་ནས་ཨ་ནི་ག་རེ་ཟེར་ན་ཨ་བྱང་ཆུབ་སེམས་འོག་ལ་སོ་ཉམས་ལེན་དུ་ཡོང་གི་ཡོད་ཟེར་རེད་འོ་འདུག་ཟེར་རེད་ཤག་ད་དེའང་སྤྱི་དང་འདུམ་རྒྱུ་རེད་གསུང་གི་འདུག་ཨ་ད་ཐེག་པ་ཆེན་པོ་ད་ཡིན་ནི་རེད་ད་ཐེག་པ་ཆེན་པོ་མ་ཡིན་ན་ཐེག་ཆེན་རྗེས་འབྲང་པ་བྱས་ནས་ཁོ་རང་ཉམས་ལེན་གཙོ་བོར་ག་རེ་བྱེད་དགོས་ཟེར་ན་དག་པའི་ཤེས་བྱེད་པ་བྱང་ཆུབ་སེམས་བྱེད་དགོས་རེད་པ་བྱང་ཆུབ་སེམས་བྱེད་པ་ལ་ཡང་དེའི་རྩ་བ་ག་པར་ཐུག་བསྡད་རེད་སྙིང་རྗེ་ལ་ཐུག་བསྡད་རེད་ད་སེམས་ཅན་སྡུག་བསྔལ་ལ་མནར་བའི་མི་བཟོད་པའི་སྙིང་རྗེ་སྐྱེ་བ་ལ་ཐོག་མར་རང་ཉིད་ཀྱི་རང་ཉིད་ན་སྡུག་བསྔལ་གྱིས་མནར་ཚུལ་དེ་ནང་བཞིན་རང་ཉིད་ཀྱི་སྡུག་བསྔལ་མནར་བ་དེ་ལ་མི་འདོད་པའི་བློ་བཅོས་མ་མ་ཡིན་པ་སྐྱེ་དགོས་རེད་ཟེར་འོ་འདི་ག་རེ་གྲུབ་དགོས་རེད་ངེས་འབྱུང་བསམ་པ་གྲུབ་དགོས་འདུག་ཨོ་རེད། ད་དེ་འདྲ་བའི་རང་ཉིད་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་མནར་ཚུལ་བསམ་ནས་ཨང་འཁོར་བ་འདི་དག་མཐའ་དག་ལ་ཐར་འདོད་ཀྱི་བློ་བཅོས་མ་མ་ཡིན་པའི་ངེས་འབྱུང་གི་བསམ་པ་ཅིག་སྐྱེ་བ་ལ། དེའི་སྔ་རོལ་དུ། ཨ་ནི་ཅིག་ག་ཟེར་ན། ཨ། ཨ། ཨ། འདི་ག་ཟེར་ན་ཚེ་འདིའི་སྣང་ཤས་ལྡོག་དགོས་རེད། འཁོར་བ་སྤྱི་དང་བྱེ་བྲག་མཐའ་དག་ལ་སྣང་ཤས་ལྡོག་པ་ལ་དེའི་སྔ་རོལ་དུ་ག་རེ་ལྡོག་དགོས་རེད་ཚེ་འདིའི་སྣང་ཤས་ལྡོག་དགོས་རེད་བྱས་ཙང་ད། ཚེ་འདིའི་སྣང་ཤས་ལྡོག་ཡག་ཆེད་དུ་ག་རེ་གསུངས་རེད་ཟེར་ན་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་དེ་གསུངས་རེད་ཕྱི་མའི་སྣང་ཤས་ལྡོག་ཡག་ཆེད་དུ་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་དང་འདི་དང་ཕྱི་མ་གཉིས་ཀའི་སྣང་ཤས་ལྡོག་དུས་ང་ལ་ངེས་འབྱུང་བསམ་པ་དེ་གྲུབ་ཚར་སོང་ད་རང། སྡུག་བསྔལ་གྱིས་མནར་བ་ལ་མི་བཟོད་པའི་ཨ་ངེས་འབྱུང་བསམ་པ་ཤུགས་དྲག་པོ་ཅིག་ཡོང་དུས་ང་ལ་ད་དེ་ཕར་སེམས་ཅན་སྡུག་བསྔལ་མནར་བ་སེམས་ཅན་གཞན་དང་རང་དང་འདྲ་བའི་སེམས་ཅན་གཞན་སྡུག་བསྔལ་མནར་ཚུལ་ཕར་བསམ་བློ་བཏང་དུས་ང་ལ་ཨ་ནི་སྙིང་རྗེ་འདི་དཔེ་གཅིག་སྐྱེ་ཡག་ཞེ་པོ་ཡག་པོ་ཡོད་ཟེར་རེད་བྱས་ཙང་ད་འོ་འདུག་ཟེར་རེད་ཤག་བྱས་དུས་བྱང་ཆུབ་སེམས་སྦྱོང་གི་གདམས་ངག་དངོས་གཞི་དེ་རྒྱུད་ལ་ད་ཅིག་ཉམས་ལེན་བྱེད་པ་ལ་དེའི་སྔོན་འགྲོ་དུ་སྔོན་འགྲོ་འདི་སོང་དགོས་རེད་གང་དང་གཉེར་དང་སྔོན་འགྲོ་འདི་ལ་ག་ཚོད་འདུག། སྔོན་འགྲོ་ཆོས་བཞི་འདུག་པ་སྔོན་འགྲོ་ཆོས་བཞི་དལ་འབྱོར་རྙེད་དཀའ་ཚུལ་བསམ་པ། འཆི་བ་མི་རྟག་པ་བསམ་པ། ལས་རྒྱུ་འབྲས་བསམ་པ། དེ་ནང་བཞིན། འཁོར་བ་འཁོར་བའི་ཉེས་དམིགས་བསམ་པ་ཨོ་དེ་བཞི་པོ་རེད་ད་དེ་བོ་བཞི་པོ་ཡག་པོ་ཚུགས་སོང་ན་ཨ་ནི་བྱང་ཆུབ་སེམས་སྦྱོང་གི་ཉམས་ལེན་དེ་དཔེ་ཡག་པོ་ཡོང་གི་ཡོད་ཟེར་རྨང་གཞི་ཡག་པོ་བཙུགས་ཤེས་པ། ཨོ་དེ་རེད་ད་འདི་སྐབས་ཏུ་སྐྱེས་བུ་ཆུང་འབྲིང་ཆེ་གསུམ་གྱི་ད་ཐ་སྙད་དེ་སྦྱར་མི་འདུག་མ་གཏོགས་ཏག་ཏག་ཆགས་ཀྱི་འདུག་པ་སྔོན་འགྲོ་ཆོས་སྟེ་སྔོན་འགྲོ་རྟེན་གྱི་ཆོས་བཞི་ནང་གི་དང་པོ། གཉིས་དང་པོ་དང་གཉིས་པོ་གཉིས་ག་རེ་ཁོངས་སུ་བླུགས་བཞག་པ་རེད། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པར་བླུགས་ཤག་གཉིས། གསུམ་པ་དང་བཞི་པ་གཉིས་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པར་ནང་ལ་བླུགས་ཤག་འདི་བླུགས་ཡོང་དུས་ང་ལ། ཨ་ནི། ཏག་ཏག་བསྡད་ཡོད་ཟེར་རེད། འོ་འདུག་ཟེར་རེད། ད་ང་ཚོ་སྐབས་སུ་བབ་འདི་ག་པར་སླེབས་པ་རེད་ཟེར་ན། ད་ལྟ་དལ་འབྱོར་རྙེད་དཀའ་ཚུལ་ད་དཀྱིལ་དུ་བ་ཞིག་སླེབས་བསྡད་ཡོད་ཟེར་རེད། རེད་པ། ད་དལ་འབྱོར་རྙེད་དཀའ་ཚུལ་དང་པོ་དལ་འབྱོར་ངོས་བཟུང་བ་འདི་ཚར་ཟེར། དེ་ནས་དོན་ཆེ་བ་བསམ་པའི་སྐབས་སུ་སླེབས་བསྡད་ཡོད་ཟེར་རེད། གནས་སྐབས་མངོན་མཐོ་ལ་ལྟོས་དོན་ཆེ་བ་འདི་རེད་པས། འོ་འདི་ཡིན་ཟེར་རེད། ད་དལ་འབྱོར་ངོས་བཟུང་ཚར་རེད་ད་དེ་ནས་ག་ཟེར་ན། དལ་འབྱོར་ངོས་བཟུང་རྙེད་དཀའ་བ་དེ་ཕྱིན་ཚར་རེད་ཟེར་ད་རྙེད་དཀའ་བ་དེ་ལོག་ཏུ་ཕྱིན་ཚར་ཤག་དེ་ནས་པོ་ཏོ་བའི་དཔེ་ཆོས་རིན་ཆེན་སྤུངས་པ་ནང་ལོགས་ལ་ཨ་ནི་ཅིག་སྲིན་བུའི་ཕྱག་སྟེ་རྐྱང་ལ་ཞོན་གཙང་པའི་ཉ་དང་རྨེའུ་ཟན་ཟེར་དེ་ཕྱིན་ཚར་རེད་པ་ད་རྨེའུ་ཟན་ཟེར་དེ་ངས་ཁ་སང་ཁ་སང་དྲན་མ་སོང་ཞུས་ཡིན་པ་དེ་མ་གཏོགས་གཞན་དག་དེ་ཚོ་དཔེའི་སྒོ་ནས་འདུག་ཟེར་རེད། དེ་མ་ཡིན་པའི་རྟགས་དལ་འབྱོར་རྙེད་དཀའ་ཚུལ། དལ་འབྱོར་རྙེད་དཀའ་བའི་དཔེ་དེ་ལ། དཔེ་ཆོས་རིན་ཆེན་སྤུངས་པ་ན། ཁབ་རྩེའི་ཡུངས་ཀར་ཆགས་པ་བཞིན། དཔེ་མང་པོ་ཡོད་རེད། དཔེར་ན་ང་ཚོ་རྒྱ་ཁབ་གཅིག་ཡར་བསླངས་བཞག་པས་ན། རྒྱ་ཁབ་གཅིག། རྒྱ་ཁབ་ཟེར་ན་ད་དེང་སང་ཚེམ་པོ་རྒྱག་ཁབ་འདི་རེད་རྒྱ་ཁབ་ཟེར་ན་ག་ཟེར། འདི་རྒྱ་ཁབ་ཟེར་ནས་ཐ་སྙད་རྒྱག་གི་འདུག་སྔོན་མ་བོད་ལ་ཁབ་འདི་ཡོད་ཚོད་མ་རེད་པ་རྒྱ་མིས་ཡར་འཁྱེར་ཡོད་མེད་འགྲོ། རྒྱ་ཁབ་རྒྱ་ཁབ་གཅིག་ཡར་འདུག་ཡར་བསླངས་བཞག་ན། ད་ང་ཚོ་འདི་ག་ནས་མར་ག་ཟེར་ན། ཡུངས་ཀར་སྤར་བ་གང་མར་བཤོས་པས་ན།

པོ་ཏོ་བས་གསུངས་པ་རེད་ཡང་ལམ་རིམ་གཞུང་ཡིན་པ་གང་ཞིག་ལ་ཨ་ལམ་རིམ་གྱི་ད་ཅིག་ཉམས་ལེན་ཆ་ཚང་ག་ཚང་དཔེ་མང་པོ་ཅིག་གི་སྒོ་ནས་གསུངས་བཞག་པ་དེ་འདྲ་ཅིག་རེད་ཤག་ད་དོན་ཆེ་བ་དེ་ལ་སྤྱིར་བཏང་ནམ་རྒྱུན་གཉིས་གསུང་གི་འདུག་ད་ང་ཚོ་དེ་འདྲའི་དེ་ག་ས་ན་དལ་བ་བརྒྱད་དང་འབྱོར་པ་བཅུ་ཚང་བའི་ལུས་རྟེན་དེ་འོ་ལགས་སོ་རྙེད་དཀའ་བ་ཙམ་དུ་མ་ཟད་ག་རེ་ས་ན་དོན་ཆེ་བ་རེད་ད་རྙེད་དཀའ་བ་དེ་ཞིབ་ཚགས་པོ་དང་འོག་ལ་སླེབས་ཡོང་གི་འདུག་ད་འདི་འདྲའི་རོབ་ཕྱིན་ཚར་སོང་ད་དོན་དག་ཆེན་པོ་ག་འདྲ་གྲུབ་ཐུབ་བོ་རེད་ཟེར་ན་ཨ་ནི་གནས་སྐབས་ལ་ལྟོས་ནས་ན་དོན་ཆེ་བ་ཅིག་དང་མཐར་ཐུག་བརྟེན་ནས་དོན་ཆེ་བ། ད་འདི་ལ་བླ་མའི་མན་ངག་གིས་ཁ་བསྐངས་ནས་སྐད་ཅིག་རེ་རེ་ལ་བརྟེན་ནས་དོན་ཆེ་བ་ཟེར་གསུམ་ཡོང་གི་ཡོད་ཟེར་རེད། ད་དང་པོ་གནས་སྐབས་བརྟེན་ནས་དོན་ཆེ་བ་ཟེར་དེ་རེད། ད་ང་རང་ཚོ་ལུས་རྟེན་འདི་ད་རྙེད་དཀའ་བ་ཙམ་དུ་མ་ཟད་ཧ་ལས་པའི་དོན་དག་ཆེན་པོ་གྲུབ་ཐུབ་ཡ་ཅིག་རེད། ད་དོན་དག་ཆེན་པོ་གནས་སྐབས་བརྟེན་ནས་དོན་དག་ཆེན་པོ་ག་རེ་གྲུབ་ཐུབ་ཟེར་ན་ཚེ་ཕྱི་མ་ང་རང་ཚོ་མངོན་མཐོ་ལྷ་དང་མིའི་གོ་འཕང་ཅིག་འོ་ལགས་སོ་ཐོབ་འདོད་པ་བྱས་ན་ལུས་རྟེན་འདིའི་སྟེང་ལ་ཐོབ་ཐུབ་ཀྱི་རེད། རྒྱུ་མཚན་ག་ཟེར་ན། མངོན་མཐོ་ལྷ་དང་མིའི་གོ་འཕང་སྒྲུབ་བྱེད་ཀྱི་རྒྱུ་དེ་ག་ཟེར་ན་ཚུལ་ཁྲིམས། འོ་ལགས་སོ། གསུམ་ལ་གོམས་པར་བྱེད་ཡ་དེ་རེད་བ། ད་ཚུལ་ཁྲིམས། རྒྱུ་ཚུལ་ཁྲིམས་གསུམ་ལ་སྒོམ་པར་བྱེད་ཡ་དེ་རེད། རྒྱུ་ཚུལ་ཁྲིམས་གསུམ་དེ་ང་རང་ཚོ་ལུས་རྟེན་དེའི་སྟེང་ལ་ཉམས་སུ་ལེན་ཐུབ་དགོས་འོ་ལགས་སོ་དེ་རེད། རྒྱུ་ཚུལ་ཁྲིམས་གསུམ་ལ། སྒོམ་པར་བྱེད་པའི་རྟེན་ཡང་སྔར་ལྟར་འཛམ་བུ་གླིང་པའི་མི་ཉིད་མཆོག་ཏུ་བསྔགས་ཏེ། ད་འདིའི་ཚུལ་ཁྲིམས་ཟེར་ཡ་དེ། སོ་ཐར་གྱི་ཚུལ་ཁྲིམས། བྱང་སེམས་ཀྱི་ཚུལ་ཁྲིམས། གསང་སྔགས་ཀྱི་ཚུལ་ཁྲིམས་འོ་དེ་གསུམ་བྱས་བཞག་ནས་བརྩི་གི་འདུག་ཡང་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་གཞིར་བཞག་བྱས་པས་ན་འོ་ལགས་སོ་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་དགེ་བའི་ཆོས་སྡུད་པའི་ཚུལ་ཁྲིམས་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་གསུམ་སྦྱར་ནའང་འགྲིག་གི་རེད། རེ་བ། གོམས་པར་བྱེད་པའི་རྟེན་ཡང་སྔར་ལྟར་ད་འཛམ་བུ་གླིང་གི་མི་མཆོག་ད་དཔེ་ཆའི་འདི། སོ་ཐར་གྱི་ཚུལ་ཁྲིམས་བྱས་བྱང་སེམས་སྔགས་ཀྱི་ཚུལ་ཁྲིམས་གསུམ་གར་སྦྱར་ན་ཡག་ས་རེད་ག་ཟེར་ན། འཛམ་བུ་གླིང་གི་མི་ཉིད་མཆོག་ཟེར་སྐད་ཆ་དེ་འདུག་བ་སྔར་ལྟར་འཛམ་བུ་གླིང་གི་མི་ཉིད་མཆོག་ཏུ་བསྔགས་ཏེ་གང། གསུང་རྩ་གསུང། སྤྱིར་ཆོས་ཉམས་ལེན་བྱས་ལྷག་པར་དུ་གསང་སྔགས་ཉམས་ལེན་བྱས་ལུས་རྟེན་འདི་ལ་འཛམ་བུ་གླིང་མི་མངལ་སྐྱེས་ཁམས་དྲུག་ལྡན་འདི་ལས་ལྷག་པ་ཅིག་ཡོད་མ་རེད།
མཆོག་ཏུ་བསྔགས་ཏེ། བསྔགས་སྟངས་ག་རེ་ཟེར་ན་ཐོབ་དཀའ་འཛམ་གླིང་མི་ཡི་ལུས། དེ་ཐོབ་དུས་སུ་དགེ་བ་ནི་རབ་ཏུ་འབད་དེ་སྤྱད་པར་བྱ། ཐོབ་དཀའ་བའི་འཛམ་བུ་གླིང་གི་མིའི་ལུས་ཟེར་གྱི་འདུག་ཨང་ལྷོ། འཛམ་བུ་གླིང་མ་གཏོགས་ནུབ་བ་ལང་སྤྱོད་བྱང་སྒྲ་མི་སྙན་འོ་ག་ས་ན་འོ་དེ་ཚོའི་ལུས་གསུངས་མི་འདུག་ཐོབ་དཀའ་བའི་འཛམ་བུ་གླིང་མིའི་ལུས་ཟེར་འདུག་བ་བྱས་ཙང་འཛམ་བུ་གླིང་མི་དེ་མིའི་ལུས་དེ་དམིགས་བསལ་གྱི་དང། གླིང་བཞི་ན་ཞིང་གི་ལུས་དེ་ནི་ཁྱད་པར་འཕགས་པ་དྲུག་པོ་ཡོད་ཟེར་རེད། དེ་ཐོབ་པའི་དུས་སུ་ང་རང་ཚོ་དགེ་བ་ལ་འབད་དགོས་རེད་ད། རབ་ཏུ་འབད་དེ་སྤྱད་པར་བྱའོ་ཞེས་སོ། དེ་ཆད། ད་རྙེད་པར་དཀའ་བའི་ཚུལ་དེ་ཞིབ་ཚགས་པོ་དེ་ནས་ཡོང་གི་འདུག་བ་ད་འདི་ལ་གནས་སྐབས་བརྟེན་ནས་དོན་ཆེ་བ་དེ་མི་འདུག་བ་ད་ཕལ་ཆེར་མཐར་ཐུག་བརྟེན་ནས་དོན་ཆེ་བ་ས་དེ་ད་ང་ཚོ་རིག་པའི་བར་སྤོས་པས་ན་ད་ང་ཚོ་ལུས་རྟེན་དེ་མཐར་ཐུག་ལ་བརྟེན་ནས་དོན་ཆེ་བ་རེད་མཐར་ཐུག་ག་ས་ན་ང་རང་ཚོ་ལུས་རྟེན་དེའི་སྟེང་ལ་མཐར་ཐུག་གི་ཐོབ་བྱ། དང། སངས་རྒྱས་ཀྱི་གོ་འཕང་ཟིལ་དམར་བའི་དོན་གཉིས་ལྷུན་གྲུབ་སངས་རྒྱས་གོ་འཕང་ཡང་ང་རང་ཚོ་ལུས་རྟེན་འདིའི་སྟེང་ལ་སྒྲུབ་ཐུབ་པ་རེད་བ་ད་སོ་སོའི་འབད་བརྩོན་དང་དག་སྣང་ཞིག་ག་རེ་ཟེར་ན། རུས་ཞེན་སྐྱེད་མི་སྐྱེད་ཅིག་མ་གཏོགས་པའི་སོ་སོས་མ་བསྒྲུབས་པ་མ་གཏོགས་སྒྲུབ་ན་སྒྲུབ་མ་ཐུབ་ཡག་རྩ་བ་ཉིད་འགོད་ཡོད་སྲིད་པ་ག་རེ་ཟེར་ན་ང་རང་ཚོ་ལུས་རྟེན་དེ་ལྟེ་ལ། ཨ་ནི་ཅིག་སོ་ཐར་གྱི་ཚུལ་ཁྲིམས་ཉམས་ལེན་ཅིག་གི་མདོ་སྔགས་བྱང་སེམས་ཉམས་ལེན་བྱེད་ཐུབ་བྱང་ཆུབ་སེམས་བསྒོམ་ཐུབ་འདུག་བ་སྟོང་ཉིད་ལྟ་བ་བསྒོམ་ཐུབ་འདུག་བ་སྟོང་ཉིད་ལྟ་བ་གཞི་ལ་བཞག་པའི་ཐོག་དེ་ནས་སྔགས་ཀྱི་ཉམས་ལེན་ཆ་ཚང་ང་རང་ཚོ་ལུས་རྟེན་འདིར་བྱེད་ཐུབ་འདུག་བ་ད་སངས་རྒྱས་འགྲུབ་ཡག་ཐབས་ཡོད་ན་མེད་ན་དེ་རྒྱུ་ཕ་རོལ་ཏུ་ཕྱིན་པའི་ཐེག་པ་ནས་བཤད་པའི་བྱང་ཆུབ་སེམས་དེ་དང་འབྲས་བུ་གསང་སྔགས་རྡོ་རྗེ་ཐེག་པ་ནས་བཤད་པའི་སྔགས་ཀྱི་ཉམས་ལེན་གཉིས་པོ་དེ་རེད་བ་ད་སྟོང་པ་ཉིད་དང་འབྲེལ་བའི་སྔགས་ཀྱི་ཉམས་ལེན་དེ་ཟུང་དུ་སྦྲེལ་ཏེ་ང་རང་ཚོ་ལུས་རྟེན་འདིར་སྒྲུབ་ཐུབ་འདུག་བ་དེ་སྒྲུབ་ཐུབ་ཚེ་འདི་ལ་ཡང་སངས་རྒྱས་གོ་འཕང་འགྲུབ་ཐུབ་པ་རེད་གང་ལྟར་ཡང། སྒྲུབ་ཐུབ་འོས་པ་ཞིག་རེད་ད། སྒྲུབ་ཐུབ་པ་འདི། དཔེ་མང་པོ་ཡོད་རེད་བ་ད་སྔོན་གྱི་ད་སྐྱེས་བུ་དམ་པ་མང་པོ་ཅིག། ཚེ་གཅིག་ལུས་གཅིག་ལ་ག་རེ་ཟེར་ན་སངས་རྒྱས་གོ་འཕང་སྒྲུབ་རེད་བ། འོ་ན་ང་ཚོ་ཅིག། དགེ་ལུགས་པའི་ཕྱོགས་བཤད་ན་ནི། དབེན་ས་པ་བློ་བཟང་དོན་གྲུབ་དེ་ནང་བཞིན། ཨོ་གྲུབ་ཆེན་ཆོས་རྡོ་རྗེ་ཁོང་ཚོའི་རིགས་དེ་ཚོ་སྐུ་ཚེ་ད་ག་རང་ལ་ག་རེ་ཟེར་ན་ཟུང་འཇུག་གི་གོ་འཕང་རྙེད་པ་རེད་ཟེར་གི་འདུག་བ། ད་ང་ཚོ་བཀའ་རྒྱུད་པའི་ཕྱོགས་ལ་རྗེ་བཙུན་མི་ལ་རེད་བ། ཨ་ནི་ག་རེ་ཟེར་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཡོངས་གྲགས་རེད་ཆགས་གི་འདུག་མ་གཏོགས་པའི་དགེ་ལུགས་པའི་ཕྱོགས་ལ་མེད་པ་མ་རེད་ཡོད་ཡོད་རེད་ད་ཡོངས་གྲགས་མ་ཆགས་པའི་བཟོ་འདྲ་རེད། དབེན་ས་པ་བློ་བཟང་དོན་གྲུབ། ཨོ་པཎ་ཆེན་སྐུ་ཕྲེང་དང་པོ་དེ་ཆ་དེ་རེད་ཨན་ད་ཨ་ན་ཞེས་ག་རེ་རེད། གྲུབ་ཆེན་ཆོས་རྡོ་རྗེ་སྐུ་ཚེ་དེ་ལ་ཟུང་འཇུག་གོ་འཕང་རྙེད་པ་རེད་ཟེར་གྱི་འདུག་དེ་ཡང་ཟུང་འཇུག་གོ་འཕང་རྙེད་ཐབས་ཀྱི་ཡོད་ན་མེད་ན་དེ་ག་རེ་ཟེར་ན། ཨན་གཅིག་བླ་མའི་རྣལ་འབྱོར། ནང་གི་ད་བླ་མའི་རྣལ་འབྱོར་གྱི་ཟབ་ཤོས་དེ་ག་རེ་ཟེར་ན་བླ་མ་མཆོད་པའི་བླ་མའི་རྣལ་འབྱོར་དེ་གཞི་ལ་བཞག། འོ་དེ་དེ་ནས་ད་ཅིག་མདོ་དང་སྔགས་གཉིས་ཀ་གི་ཉམས་ལེན་བྱས་ནས་ཨན་ཚེ་དེ་ལ་ཟུང་འཇུག་གོ་འཕང་གྲུབ་རེད་ཉམས་ལེན་ཁོ་རང་གི་བྱེ་བྲག་གི། ཚེ་གཅིག་ལུས་གཅིག་སངས་རྒྱས་ཀྱི་ཐབས་ལམ་དེ་ག་རེ་ཟེར་ན། བླ་མ་མཆོད་པ། ད་འདོད་ནས་ང་ཚོ་བླ་མའི་རྣལ་འབྱོར་བླ་མ་མཆོད་པ་འདི་ཉམས་སུ་ལེན། དེ་ཡང་ད་ཅིག་མདོ་དང་སྔགས་གཉིས་ཀ་འདྲེས་སྡེར་བའོ། དེ་ནས་ཟུང་འཇུག་གོ་འཕང་རྙེད་པ་རེད། བླ་མ་མཆོད་པའི་ད་ཁྲིད་བཀའ་ཁྲིད་མང་པོ་ནང་དུ་འདུས་ཡོད་རེད། འོ་དེ་ལྟར་བླ་མ་མཆོད་པ་དང་འདྲ་བའི་འོ་ལགས་སོ། བླ་མའི་རྣལ་འབྱོར། ད་དེ་ནང་བཞིན་ད་དེ་དང་འབྲེལ་བའི་གསང་སྔགས་ཉམས་ལེན་ང་རང་ཚོ་བྱེད་ཐུབ་ཡོད་རེད་བ་ད་མ་བྱས་པ་དང་དོན་གཉེར་མ་བྱས་ལྷག་དེ་མོ་བྱེད་ཐུབ་ཚེ་འདི་ལ་སངས་རྒྱས་པ་ད་སྒྲུབ་ཐུབ་ཡོད་རེད་ད་འོ་ཐུབ་ས་རེད། ད་ག་ནས་བྱས་སོང། ཇི་ཙམ་མིང་གཉིས་བརྗོད་དོ། འདི་ཅི། ད་འདི་ཡིན་ཟེར་རེད་མཐར་ཐུག་དོན་ཆེ་བ། ཨོ་མཐར་ཐུག་སངས་རྒྱས་གོ་འཕང་ང་རང་ཚོ་ལུས་རྟེན་འདིར་འགྲུབ་ཐུབ་པ་འདི་རེད། ད་འདི་བླ་མའི་མན་ངག་ཁ་གང། སྐད་ཅིག་རེ་རེ་ལ་དོན་ཆེ་བ་ཟེར་གྱི་རེད་བ། ད་ང་ཚོ་སྐད་ཅིག་རེ་རེ་ལ་ཡང་དོན་དག་ཆེན་པོ་ཞིག་འགྲུབ་ཐུབ་རེད། ག་རེ་ཟེར་ན་ང་རང་ཚོ་ལུས་རྟེན་འདིའི་སྟེང་ལ་བྱང་ཆུབ་སེམས་བསྒོམ་ཐུབ་པ་རེད་བ། ད་སོ་སོས་མ་བསྒོམ་མ་གཏོགས་བསྒོམ་ཐུབ་རེད་བ། ཁྱེད་རང་ཚོ་ལྟ་བུ་མང་ཆེ་བ་ད་ཕར་ཕྱིན་སྦྱོང་ཚར་རེད། ཕར་ཕྱིན་གྱི་ད་སེམས་བསྐྱེད་འགྲོ་སྟངས་ཆ་ཚང་མཚན་ཉིད་དབྱེ་བ་དང་དཔེ་གཅིག་ཆ་ཚང།

ད་ཅིག་རྒྱས་བསྡུས་ལ་མ་ལྟོས་པ། ཨང་ཅིག་ངེས་པར་དུ་བསྐྱང་ཐུབ་བྱེད་པ་གལ་ཆེ་བོ་ཡིན་ས་རེད་ཞོགས་ཀས་ང་རང་ཚོ་བླ་མའི་རྣལ་འབྱོར་ཡག་པོ་ཅིག་བྱས་ཨང་དེ་ནས་ཆུ་ཚོད་བཅུ་པ་བཅུ་གཅིག་རྡོ་བ་ཤིང་ཡོན་ཏན་ཆུང་ཉམས་ལེན་ཡག་པོ་ཅིག་རྒྱོབ་ཨང་དེ་ནས་ཡང་དུས་ཚོད་སྟོང་པ་ཡོད་རེས་ཀྱིས་བྱང་ཆུབ་སེམས་ཀྱི་དམིགས་རྣམ་ཡག་པོ་ཅིག་སྐྱོང་ད་གཙོ་བོ་འདི་གཉིས་ལ་འབད་ཨང་གཞན་དང་གཞན་དེའི་དཔེ་ཅིག་ཡན་ལག་གི་ཚུལ་དུ་ཨང་ནི་བས་ཅིག་ཉམས་ལེན་བྱས་པས་ན་དཔེ་ཡག་པོ་འགྲོ་གི་ཡོད་ས་རེད་ཨང། ཉིན་མ་གཅིག་ནང་ལོགས་གི་ཉམས་ལེན་དེ་དཔེ་ཕུན་སུམ་ཚོགས་པ།

ཡ། འདི་གསུང་དགོས་ཟེར། ད་འདི་ཅེས་ད་དེ་ནས་གང་ཟེར་ན། རྙེད་དཀའ་བའི་ཚུལ་ལ་ཡང་ཟེར། ད་རྒྱུ་ཡི་སྒོ་ནས་རྙེད་དཀའ་བ་དང་འབྲས་བུའི་སྒོ་ནས་རྙེད་དཀའ་བ་གཉིས་གསུང་གི་འདུག་ཨ། དཔེའི་སྒོ་ནས་རྙེད་དཀའ་བ་དང་དཔེ་ཆའི་གསུམ་གཅིག་བཞིན་འགྲིག་གོ་འདི་རྒྱུ་འབྲས་སྒོ་ནས་རྙེད་དཀའ་བའི་ཚུལ་བསམ་པ་ལ་གཉིས་ཟེར་དང་པོ་རྒྱུ་ཡི་སྒོ་ནས་རྙེད་དཀའ་བ་འདི་རེད། ད་རྒྱུ་ཡི་སྒོ་ནས་རྙེད་དཀའ་བ་ཟེར་དུས་ང་ལ་ང་རང་ཚོ་དལ་འབྱོར་གྱི་ལུས་རྟེན་འདི། འོ་ལགས་སོ་རྒྱུ། ད་ག་སེ་མ་ཡིན་པར་རྒྱུ་ཕུན་སུམ་ཚོགས་པ། དཔེ། དང་ནོ། ཅིག། མང་པོ་ཅིག་ལ་བརྟེན་ནས་གྲུབ་དགོས་རེད་བྱས་ཙང་རྒྱུ་ཕུན་སུམ་ཚོགས་པ་འདི་འགྲུབ་ཡག་དཀོན་པོ་ཡིན་ཙང་རྒྱུ་དེ་ལས་བྱུང་བའི་འབྲས་བུ་ལུས་རྟེན་དེ་ཡང་ག་རེ་རེད། དཀོན་པོ་རེད་བྱས་ན་རྒྱུའི་སྒོ་ནས་རྙེད་དཀའ་བ་ཟེར་དེ་རེད། ད་འདི་བཞི་བརྒྱ་བའི་ལུང་དྲངས་འདུག་བ་བཞི་བརྒྱ་བ་ལས། ཕལ་མོ་ཆེར་ན་མི་རྣམས་ནི་དམ་པ་མ་ཡིན་ཕྱོགས་ཡོངས་འཛིན་དེས་ན་སོ་སོའི་སྐྱེ་བོ་རྣམས་ཕལ་ཆེར་ངེས་པར་ངན་འགྲོར་འགྲོ་གསུངས་རེད། ད་དལ་འབྱོར་ལུས་རྟེན་རྙེད་དཀའ་བ་ཡིན་ན་གང་རེད་ཟེར་ན། དལ་འབྱོར་གྱི་ལུས་རྟེན་གྲུབ་ཡག་གི་རྒྱུ་དེ་སྒྲུབ་མཁན་དཔེ་དཀོན་པོ་རེད་འདུག་བ། རྒྱུ་སྒྲུབ་མཁན་དེ་དཀོན་པོ་རེད་འདུག་བ། རྒྱུ་མཚན་གང་ཟེར་ན། མི་ཕལ་མོ་ཆེ། ག་རེ་སྒྲུབ་ཀྱི་འདུག་ཟེར་ན་དམ་པ་མ་ཡིན་པའི་ཕྱོགས་ཡོངས་སུ་འཛིན་གྱི་འདུག་དམ་པ་མ་ཡིན་ཟེར་དམ་པ་དེ་ག་རེ་བྱ། མི་དགེ་བཅུ་དེ་བྱ། དགོངས་དག་དགོངས་དག་དམ་པ་དེ་ག་ཟེར་ན་དགེ་བ་བཅུ་དེ་བྱ། དམ་པ་མ་ཡིན་པ་དེ་མི་དགེ་བཅུ་བྱ། ད་མི་ཕལ་མོ་ཆེ་རབ་དེ་དམ་པ། དགེ་བའི་ཕྱོགས་མ་ཡིན་པ་དམ་པ་མ་ཡིན་པ་མི་དགེ་བའི་ཕྱོགས་ན་དུས་རྟག་ཏུ་གཞོལ་བསྡད་ཀྱི་འདུག་ཨང། དེ་ཡིན་ཙང་མི་ཕལ་མོ་ཆེ་མི་དགེ་བའི་ཕྱོགས་ལ་གཞོལ་བསྡད་པ་ཡིན་ཙང་ད། འོ་ལགས་སོ། མི་ཕལ་མོ་ཆེས་ད་ངན་སོང་འགྲོ་ཡག་རྒྱུ་ཡང་ཡང་བསགས་བསྡད་འདུག་ད་མདོ་དོན་འདི་རེད་པ་མི་དགེ་བ་བཅུ་སྒྲུབ་ན་འགྲོ་ས་ག་པར་མ་གཏོགས་ཡོག་མ་རེད། ངན་སོང་མ་གཏོགས་འགྲོ་ཡོག་མ་རེད་བྱས་ཙང། མི་ཕལ་མོ་ཆེས་དམ་པ་དགེ་བ་བཅུ་སྒྲུབ་ཡག་ལ་ཨང་ཅིག་འབད་བརྩོན་མ་བྱས་བྱས་དམ་པ་མ་ཡིན་པ་མི་དགེ་བའི་ཕྱོགས་ལ་ག་ཟེར་ན་དུས་རྟག་ཏུ་འབད་བརྩོན་བྱེད་ཀྱི་འདུག་དེ་ཡིན་ཙང་ད་སོ་སོ་སྐྱེ་བོ་ཕལ་མོ་ཆེ་རབ་དེ་མཐར་ཐུག་ན་ག་པར་འགྲོ་གི་རེད་ངན་སོང་ལ་འགྲོ་གི་རེད་དེ་ཡིན་ཙང་ད་དལ་འབྱོར་ལུས་རྟེན་དཔེ་དཀོན་པོ་རེད་དྭགས་སྐད་ཟིག་རེད་ད་རྒྱུ་རྒྱུ་སྒྲུབ་མཁན་དཀོན་པོ་རེད་ད་ཟེར་སྐད་ཆ་དེ་རེད་དེས་ན་སོ་སོའི་སྐྱེ་བོ་རྣམས་ཕལ་ཆེར་ངེས་པར་ངན་འགྲོར་འགྲོ་མཐའ་གཅིག་ཏུ་ད་ཕལ་ཆེ་བ་ར་འདི་ངན་འགྲོ་འགྲོ་གི་རེད་འོ་འདུག་སེ་རེད་ད་རྒྱུ་སྒྲུབ་མཁན་མི་འདུག་གསུང་གི་ཡོག་རེད་ད་མདོ་དོན་འདི་གསུང་དགོས་ཟིག་རེད་ད་རེད་རེད་པ་ང་ཚོ་བསམ་ན་འདི་འཛམ་བུ་གླིང་ན་མི་དེ་ག་ཚོད་ཡོག་རེད་ཡིན་ནའི་ད་ཚེ་ཕྱི་མ་འོ་ལགས་སོ་མངོན་མཐོའི་གོ་འཕང་འགྲོ་ཡག་རྒྱུ་བསགས་མཁན་དཔེ་དཀོན་པོ་རེད་འདུག་བ། རེད་པ། ད། ནང་པ་ཡིན་པའི་དབང་དུ་བཏང་ན་ནང་པ་མ་ཡིན་པའི་རྣམ་ཅི་ཐང་ཚེ་ཕྱི་མ་ཟེར་ཁས་མི་ལེན་མཁན་མང་པོ་འདུག་བ། རིགས་འགའ་ཞིག་ཁས་ལེན་པའི་དབང་དུ་བཏང་བ་ཡིན་ནའི་ཚེ་འདི་འབའ་ཞིག་གི་དོན་དུ་སྡིག་པ་སྣ་ཚོགས་པ་བསགས་བསྡད་ཀྱི་ཡོད་ཙང་ད་གང་དུ་ཡང། ཕལ་མོ་ཆེ་ད་མཐོ་རིས་ཐོབ་པའི་རྟེན་ལ་ཡང་བཅས་པ་དང་རང་བཞིན་ཁ་ན་མ་ཐོ་བ་ལ་འཛེམ་མེད་འཛེམ་མེད་དུ་སྤྱོད་བཞིན་ཟེར། བཅས་པའི་ཁ་ན་མ་ཐོ་རང་བཞིན་ཁ་ན་མ་ཐོ་བ་ལ་ཨང་ཅིག། ཁྱོན་ནས་དཔེ་ཅིག་ད་ང་གསུམ་གསུམ་ཅིག་བག་ཡོད་རྒྱུན་མ་ཆད་དུ་འཛེམ་མེད་དུ་ལོངས་སྤྱད་ཀྱི་འདུག་སྤྱད་ཀྱི་འདུག། ཕྱིན་ཆད་མི་བྱེད་པའི་སྡོམ་སེམས་ཐོབ་པ་ཤིན་ཏུ་ཉུང་བས་ད་སྡིག་པ་མི་དགེ་བ་དང་པའི་ཉེས་སྤྱོད། བཅས་པའི་ཁ་ན་མ་ཐོ་རང་བཞིན་ཁ་ན་མ་ཐོའི་ཉེས་སྤྱོད་དཔག་ཏུ་མེད་པ་བསགས་ཀྱིན་བསགས་ཀྱིན་ད་དུང་ཕྱིན་ཆད་སྡོམ་སེམས་ཡང་ནམ་ཡང་བྱེད་ཀྱི་མི་འདུག་སྡོམ་སེམས་ཐོབ་པ་ཤིན་ཏུ་ཉུང་བ་ཡིན་ཙང་མཐར་ཐུག་ན་ངན་འགྲོར་འགྲོ་བ་མང་ལ། བདེ་འགྲོའི་ལུས་རྟེན་ཐོབ་པ་ནི་ཤིན་ཏུ་དཀོན་ཏེ། འོ་འདི་རེད་ཟེར་ད་འདི་ག་ཟེར་ན་རྒྱུ་ཡི་སྒོ་ནས་རྙེད་དཀའ་བ་ཟེར་རྒྱུ་སྒྲུབ་མཁན་དཀོན་པོ་རེད་ཟེར་སྐད་ཆ་འདི་རེད་པ། ཡང་སྤྱོད་འཇུག་ལས་བདག་གི་སྤྱོད་པ་འདི་འདྲས་ནི་མི་ཡི་ལུས་ཀྱང་ཐོབ་མི་འགྱུར། མིའི་ལུས་ཐོབ་པར་མ་གྱུར་ན་སྡིག་པ་འབའ་ཞིག་དགེ་བ་མེད། ད་ང་རང་སོ་སོ་རང་ཉིད་ལུས་ངག་ཡིད་གསུམ་གྱི་སྤྱོད་པ་འདི་ལ་བརྟེན་པས་ན་ཚེ་ཕྱི་མ་ཕན་ཆད་ལ་གང་ཐོབ་མ་རེད། མིའི་ལུས་ནི་ཐོབ་རྒྱུ་རེད་མི་འདུག། ད་མིའི་ལུས་ཐོབ་པར་མ་གྱུར་ན་དམ་པའི། དུད་འགྲོ་དམྱལ་བ་ཡི་དྭགས་དུད་འགྲོའི་ལུས་བླངས་དོན་འགྲུབ་བ་དང་དུད་འགྲོ་དམྱལ་བ་ཡི་དྭགས་དུད་འགྲོའི་ལུས་འདི་ལ་ནི་སྡིག་པ་འབའ་ཞིག་མ་གཏོགས་དགེ་བ་སྣ་གཅིག་སྒྲུབ་ཡ་ཡོང་གི་ཡོད་སྲིད་མ་རེད། མེད་པས་ན་སྡིག་པ་འབའ་ཞིག་དགེ་བ་མེད། ད་འདི་ག་རེད། ད་ག་ནང་བཞིན་ག་རེ། རྒྱུའི་སྒོ་ནས་རྙེད་དཀའ་བ་དེ་ཡིན་ས་རེ་ཞེས་དང་བཤེས་སྤྲིང་ལས། ད་འདི་དཔེའི་སྒོ་ནས་རྙེད་དཀའ་བ་དེ་དེས་བཤེས་སྤྲིང་འདི། རེ་བ། དཔེའི་སྒོ་ནས་རྙེད་དཀའ་བ་དེ་ད་འདི་ས་བཅད་ན་ཕྱེ་མ་སོང་ད་བཤེས་སྤྲིང་ལས། རྒྱ་མཚོ་ཆེར་གཡེངས་གཉའ་ཤིང་བུ་ག་དང། རུས་སྦལ་ཕྲད་པ་བས་ཀྱང་དུད་འགྲོ་ལས། མི་ཉིད་ཆེས་ཐོབ། མི་ཉིད་ཆེས་ཐོབ་དཀའ་བས་མི་དབང་གིས་དམ་ཆོས་སྤྱད་པས་དེ་འབྲས་མཆིས་པར་མཛོད། ཅེས་གང་ཞིག་གསེར་སྣོད་རིན་ཆེན་སྤྲས་པ་ཡིས་ངན་སྐྱུགས་ད་འདི་ཕལ་ཆེར་འདི་ཡིན་ས་རེ། དོན་ཆེ་བ་དེ་རེད་ཤག། གང་ཞིག་གསེར་སྣོད་རིན་ཆེན་སྤྲས་པ་ཡིས། ངན་སྐྱུགས་འཕྱག་པར་བགྱིད་པ་དེ་བས་ནི་གང་ཞིག་མི་རུ་སྐྱེས་ནས་སྡིག་པའི་ལས་བགྱིད་པ་དེ་ལ་ཆེས་རབ་བླུན་པོ་ལགས་བླུན་པ་ལགས། ད་རྒྱ་མཚོ་ཆེར་གཡེངས་གཉའ་ཤིང་ཟེར་དེ་སྤྱོད་འཇུག་ན་གསུངས་ཡོད་པ། རྒྱ་མཚོ་ཆེར་གཡེངས་གཉའ་ཤིང་གི་བུ་གར་རུས་སྦལ་མགྲིན་ཆུད་ལྟར་མི་ཉིད་ཤིན་ཏུ་ཐོབ་དཀར་གསུངས་པ་གཅིག་པ་གཅིག་རྐྱང་རེད། ད་འདི་དཔེ། དཔེ་དང་དཔེ་སྦྱོར་བར་བྱའོ། དཔེར་ན་ང་ཚོ་རྒྱ་མཚོ་འདི་ག་རེའི་གཟུགས་སུ་བཀོད་ཟེར་འཁོར་བའི་གཟུགས་སུ་འདི་བཀོད།

དེ་ཡང་ཨ་ག་ས་ན་ད་མ་རིག་པའི་མིག་ལོང་ཡང་རེད། ཁོ་ཚོ་ནི་ད་ག་ས་ན་རྨོངས་པ་དང་མི་ཤེས་པའི་དབང་གིས་ཨ་ཨང་ཅིག་ངན་སོང་སྐྱེས་སོང་རེད་བ་དེ་ཡིན་ཙང་མ་རིག་པའི་ག་ས་ན་ཨ་མིག་ལོང་ཡང་ད་པོ་ཆེ་ད་དེ་འདྲའི་རྒྱ་མཚོའི་གཏིང་ལ་ཡོད་པའི་རུས་སྦལ་དེ་ལོ་བརྒྱ་རེ་རེ་ལ་ཨང་རྒྱ་མཚོའི་ཁ་ལ་ཚར་གཅིག་ཅིག་ཡར་ཁོ་ལ་འདོན་གྱི་རེ་ཟེར་གྱི་འདུག་བ་ད་དཔེ་དེ་རེ་ད་དང་པོ་དོན་དོན་ཡོད་འདུག་ག་ལ་ཨང་དེའི་དཔེ་ཆེ་གཉའ་ཤིང་གི་བུ་ག་དེ་ལ་ཨང་ཁོ་རང་གི་མགྲིན་པ་དེ་འདི་ན་ཚུད་ཡག་ད་ཚུད་གི་རེ་ཚུད་གི་མ་རེ་ཟེར་གྱི་འདུག་ག་ལ། དཔེ་ཚུད་ཁག་པོ་ཆགས་བསྡད་རེད་ག་རེ་ཟེར་ན་ཕྱོགས་གཅིག་ནས། རྒྱ་མཚོ་ཧ་ལས་པའི་རྒྱ་ཆེ་བོ་རེད་དེ་ག་རང་གཉའ་ཤིང་བུ་ག་ཆུང་ཆུང་མ་གཏོགས་ཡོད་མ་རེད་དེ་ཡང་གཉའ་ཤིང་དེ་ཕྱོགས་གཅིག་ལ་སྡོད་ཀྱི་མ་རེད་ཟེར་གྱི་འདུག་བ་ཨ་ནི་རླུང་གི་སྟོབས་ཀྱིས་གཉའ་ཤིང་དེ་ཨ་ནི་ཕྱོགས་ནས་ཕྱོགས་ནས་འདུག་སུ་ཕར་གོ་ལ་རླུང་གི་སྟོབས་ཀྱིས་ཁྱེར་འགྲོ་གི་རེད་ཟེར་འདུག་བྱས་ཙང་ཁོ་རང་ཡ། མགྲིན་པ་ཡ་ཚུད་དཔེ་དཀོན་པོ་ག་ད་ད་མ་སྲིད་པ་ལྟ་བུ་ཅིག་ཡིན་ཕྱོགས་གཅིག་ནས་རུས་སྦལ་ཁོ་རང་ལ་མིག་ཅིག་ཡོད་པས་ན་ཨང་ཁོ་རང་མིག་ལྟ་གི་ལྟ་གི་རྒྱ་མཚོའི་སྟེང་ལ་ཡ་ཐོན་དུས་ཙམ་ག་ས་གཉའ་ཤིང་གི་བུ་ག་དེ་ག་བ་འདུག་ལྟ་གི་ལྟ་གི་ཁོ་ཅིག་ལྟ་ཚུལ་ཅིག་ཡོད་རེད་བ།

མགོན་པོ་ཀླུ་སྒྲུབ་ཀྱིས་འོ་ལགས་སོ། རྒྱལ་པོ་བདེ་སྤྱོད་བཟང་པོ་བཏང་བ་རེད་བ་ད་མི་དབང་ཟེར་རྒྱལ་པོ་བདེ་སྤྱོད་བཟང་པོ་གོ་དགོས་རེད། རྒྱལ་པོ་བདེ་སྤྱོད་བཟང་པོར་བཏང་བ་རེད་བ་བཤེས་སྤྲིང་འདི། རེད་ད་མི་དབང་ད་ཁྱེད་རང་བདེ་སྤྱོད་བཟང་པོ་ད་དེ་འདྲ་ཡིན་ཙང་ད་དམ་པའི་དམ་ཆོས་སྤྱད་པས། དེ་འབྲས་མཆིས་པར་མཛོད་ད་ཁྱེད་རང་ལུས་རྟེན་དམ་དུ་འདི་འདྲའི་ཐོབ་པའི་སྐབས་དུ་དམ་པའི་ཆོས་སྤྱད་ནས་འབྲས་བུ་ཡོད་པ་གྱིས་གསུངས་རེད་ད་དམ་ཆོས་སྤྱད་པའི་དེ་འདྲས་མཆིས་པར་མཛོད། འོ་དེ་བྱས། ད་གལ་སྲིད་ཁྱེད་རང་གི་ལུས་རྟེན་དེ་འདྲའི་ཅིག་རྙེད་དཀའ་བ་ཅིག་དོན་ཆེ་བ་དེ་འདྲའི་ཅིག་རྙེད་པའི་སྐབས་དུ་ཁྱེད་རང་གིས་ཆོས་ཅིག་སྒྲུབ་མ་ཐུབ་པ་ཡིན་ན། ཧ་ལས་པའི་ད་ཅིག་འདི་རེ་ད་ག་རེ་ཟེར་ན་ཐབས་སྐྱོ་པོ་ཞེ་པོ་ཅིག་རེ་དང་བླུན་པོ་ཞེ་པོ་ཅིག་རེད། དཔེར་ན་གང་འདྲས་རེད་ཟེར་ན། གང་ཞིག་གསེར་སྣོད་རིན་ཆེན་སྤྲས་པ་ཡིས་ངན་སྐྱུགས་འཕྱག་པར་བགྱིད་པ་དེ་བས་ཀྱང་ད་ང་ཚོ་དངོས་པོ་གང་ཞིག

ཨ་ནི་ཧ་ལས་པའི་ད་ང་ཚོ་མོ་སོ་མི་འདུག་ཟེར་ཆེད་ལས་རྒྱག་གི་རེད་པ་ད་དེ་འདྲའི་སྣོད་རིན་ཐང་ཆེན་པོ་དེ་འདྲའི་གཅིག་བེད་སྤྱོད་ཀྱི་ཐབས་ཆག་ཞེ་པོ་ཅིག་བཏང་སྟེ་ནི་ཟེར་གི་རེད་པ་དེ་ཡིན་ན་ང་རང་ཚོ་ལུས་རྟེན་འདི་གསེར་གྱི་སྣོད་ཨ་རིན་པོ་ཆེ་ཕྲ་རྒྱན་པ་ནང་བཞིན་ཞིག་རེད། ད་རིན་པོ་ཆེ་གོ་གསེར་གྱི་སྣོད་རིན་པོ་ཆེ་ཕྲ་རྒྱན་པ་ནང་ང་རང་ཚོ་ལུས་རྟེན་འདི་ཆོས་ཀྱི་དོན་དུ་བེད་སྤྱོད་མ་བཏང་སྟེ་ཚེ་འདིའི་དོན་འབའ་ཞིག་སྒྲུབ་ཡ་དེ་ཙམ་དུ་མ་ཟད་འདི་བོ་མི་དགེ་བ་རྐྱང་རྐྱང་ཞིག་བསགས་བསྡད་པས་ན་ད་དཔེ་འདི་ལས་ཀྱང་བརྒྱ་འགྱུར་སྟོང་འགྱུར་གྱི་འོ་ལགས་སོ་བླུན་པོ་རེད་གསུང་དགོས་ཟེར་རེད་འདི་ཁྲ་གསལ་དེ་ག་བ་འགོག་འདུག

ཨོ་འདུག་སེ་རེད་ད་གང་ཞིག་མི་རུ་སྐྱེས་ནས་སྡིག་པའི་ལས་ད་གང་ཞིག་མི་རུ་སྐྱེས་ནས་སྡིག་པའི་ད་སྡིག་པའི་ལས་བྱས་པ་འདི་ད་ངན་སྐྱུགས་འཕྱགས་པ་ནང་བཞིན་གྱི་རེད། ངན་པ་འདི་ཁ་སང། ད་གང་ཞིག་མི་རུ་སྐྱེས་ནས་སྡིག་པའི་ལས་བགྱིད་པ་དེ་ནི་ཆེས་རབ་བླུན་པོ་སྔ་མ་ལས་ཀྱང་བརྒྱ་འགྱུར་སྟོང་འགྱུར་གྱི་བླུན་པོ་རེད། ཨོ་དེ་རེད། ད་ང་ཚོ་མི་གཅིག་གིས་གསེར་གྱི་སྣོད་ཅིག་ད་གང་བེད་སྤྱོད་བཏང་སྡོད་དུས་བླུན་པོ་རེད་ཟེར་གྱི་རེད་བ། ཡིན་ནའི་སོ་སོའི་ལུས་རྟེན་འདི་དལ་རྟེན་ཡག་པོ་ཡོང་རེད་འདི་ད་གང་བེད་སྤྱོད་བཏང་དགོས་འདི་བླུན་པོ་ཡིན་རྒྱུ་ཚོར་གྱི་ཡོད་པ་མ་རེད། ད་ཁོ་ལས་ང་ཚོ་བླུན་པོ་ཆགས་འདུག་བ། རེད་བ། བླུན་པོའི་ནང་གི་བླུན་པོ་ཆགས་བསྡད་འདུག་ག་ལྷག་པར་དུ་ང་རང་ཚོ་ལྟ་བུ་ནི། གཅིག། བདེན་རྫུན་ཆོས་སྤྱོད་བརྒྱད་གཙང་མ་ཡིན་པ། དེའི་ནང་ལ་དཔེ་ཆའི་བསླབ་བོ་སློབ་གཉེར་བཅས་མཐུན་རྐྱེན་ཡག་པོ་ཞི་བོ་ཆགས། དེ་ག་ལ་ཞིག་བླ་མ་དགེ་འོས་ཤིང་ང་རང་ཚོ་སངས་རྒྱས་འདྲ་བོ། ང་རང་ཚོ་རྣམ་གཞག་གཏན་གྱི་འདོད་པོ་དྲུག་གི་ལམ་ཆགས་སྡང་སྟོན་མཁན་གྱི་བླ་མ་དུད་འགྲོ་ཅིག་འཕྲད་བསྡད་འོ་རེ་ད་འདུག་དཔེ་ཆའི་བོད་ཆོས་གཏང་འོག་མ་ད། ད་ཞི་བོ་དཔེ་ཐབས་སྐྱོ་རེ་བ། དེ་འདྲའི་དུས་ངན་དེ་འདྲའི་མཚང་འདེད་མཁན་ཅིག་ལ་བོད་ཆོས་གཏང་མ་ཐུབ་ན། ད་ཚེ་རབས་ཕྱི་མ་ནང་གི་དེ་འདྲ་རག་ཡ་ཡོད་མ་རེད་ས་ཁོ་རྙེད་དཀའ་བའི་སྒོ་ནས་ཡོང་གི་རེད་བ་དེ་ངེས་པར་དུ་ང་ཚོ་བསམ་བློ་གཏོང་དགོས་ཟེར་རེད་བ་དེ་བསམ་བློ་བཏང་བས་ན་སོ་སོའི་དལ་འབྱོར་ལ་སྙིང་པོ་ལེན་ཡག་ཞིག་སྒྲུབ་ཐུབ་དགོས་ཟེར་རེད་ཨ་ནེ་དཔེར་བྱས་སྙིང་པོ་ཡག་པོ་ཞིག་ལེན་ཐུབ་ན་ནམ་ཞར་གཏན་གྱི་ལམ་ཁ་བཟོས་ཚར་རེད་ནམ་ཞར་གཏན་གྱི་ལམ་ཁ་བཟོས་ཚར་བས་ན་ཤི་དུས་འགྱོད་པ་ཡོད་མ་རེད་ཨ་ཤི་དུས་དགའ་ཞིང་སྤྲོ་ཞིང་བུ་ཕ་ཁྱིམ་དུ་ལོག་པ་ནང་བཞིན་འགྲོ་ཡ་ཡོད་རེད་ཟེར་གི་འདུག་བ་དེ་ཡིན་ཙང་ད་འདི་ནས་ད་ཤུགས་རྒྱག་བར་མང་ཆེ་བ་ད་ལོ་དཔེར་བྱས་ཉི་ཤུ་རྩ་གྲངས་ད་སུམ་ཅུ་ཙམ་སུམ་ཅུ་ཆགས་འགྲོ་གི་འདུག་བ་དེ་ད་ལིང་ད་དེ་འདྲ་དེ་འདྲ་ཅིག་མགོ་མ་ཚུགས་ན་ཡོད་ན་ཡོད་མ་རེད་པ་ཨ་བགྱིད་པ་དེ་ནི་ཆེས་རབ་བླུན་པ་ལགས་ཞེས་སོ་ཟེར། ད་དེ་རྒྱུ་ཡི་སྒོ་ནས་རྙེད་དཀའ་བ་དེ་རེད་ད་འབྲས་བུའི་སྒོ་ནས་རྙེད་དཀའ་བ་དེ། ད་རྒྱུ་བསྒྲུབ་དཀའ་བ་ཡིན་ཙང་དལ་འབྱོར་འདི་ཐོབ་དཀའ་བ་རེད་ཟེར་བཤད་པའི་སྐད་ཆ་རེད། ད་འབྲས་བུ་ཟེར་དུས་ཡང་དལ་འབྱོར་ཁོ་རང་དཀའ་བ་རེད་བཤད་པའི་སྐད་ཆ་རེད་ཤག་འབྲས་བུའི་སྒོ་ནས་རྙེད་དཀའ་བ་སེམས་པ་ནི་སྤྱིར་ངན་སོང་གསུམ་ལྟ་བུའི་འགྲོ་བ་མང་ལ་མཐོ་རིས་ཀྱི་རྟེན་ཐོབ་པ་ནི་ཉུང་ངན་སོང་གསུམ་དང་མཐོ་རིས་ལ་ལྟོས་བྱས་ན་མཐོ་རིས་ཀྱི་བརྒྱ་འགྱུར་སྟོང་འགྱུར་ཉུང་བ་རེད། མཐོ་རིས་ལས་ཀྱང་དལ་འབྱོར་ལུས་རྟེན་བཅོ་བརྒྱད་ལུས་རྟེན་བཅོ་བརྒྱད་ལུས་རྟེན་དེ་དེ་བས་ཉུང་བ་རེད། ཁྱད་པར་དུ་མཐོ་རིས་ཀྱི་རྟེན་ན་ཡང་མི་ཁོམ་པ་བརྒྱད་དང་བྲལ་བའི་རྟེན་དེ་བས་ཀྱང་ཉུང། ཡང། དེ་བས་ཀྱང་ཉུང། ཁྱད་པར་དུ་དལ་འབྱོར་ཐོབ་ནས་དམ་པའི་ཆོས་ལ་བློ་ཁ་ཕྱོགས་པ་ནི་ཉིན་མོའི་སྐར་མ་ཙམ་དུ་ཟད་དོ། ད་འདུག་སེ་རེད་བ། ངན་སོང་གསུམ་ལས་ག་རེ་ཉུང་བ་འདུག། བདེ་འགྲོ། བརྒྱ་འགྱུར་སྟོང་འགྱུར་ཉུང་བ་རེད། བདེ་འགྲོ་ལས་ཀྱང་དལ་འབྱོར་ཆོས་བཅོ་བརྒྱད་ཚང་བའི་ལུས་རྟེན་དེ་བས་ཉུང་བ་རེད། དལ་འབྱོར་ཆོས་བཅོ་བརྒྱད་ཚང་བའི་ལུས་རྟེན་དེ་ལས་ཀྱང་བློ་ཆོས་ལ་ཕྱོགས་མཁན་ཨ་འདི་འདྲའི་ཅིག་འོ་ལགས་སོ། ཆོས་མ་གཏོགས་བསམ་རྒྱུ་མེད་མཁན་གྱི་ལུས་རྟེན་ཐོབ་བསྡད་མཁན་དེ་དཔེ་དཀོན་པོ་རེད། ད་ང་ཡོང་བསམ་ན་ད། ཆོས་ཁོ་རང་སང་ཉིན་མེད་མཁན་དེ་ཕལ་ཆེར་དཀོན་པོ་རེད་ཆགས་བསྡད་རེད། ད་ངོ་རེ་ཆོས་ཁོ་རང་ཡོང་སང་ཉིན་མེད་དགོས་ན་ད་ཅེས་ཚེ་གཅིག་སྒྲུབ་པ་ཉམས་ལེན་བྱས་ནས་ཨ་ནི་ག་ཟེར་ན། ཚེ་འདི་བློས་བཏང་བྱས་ནས་བྱ་བྲལ་འགྲོ་བ་ད་དེང་སང་འཛམ་བུ་གླིང་ན་བྱ་བྲལ་ཡོང་མཁན་དཀོན་པོ་རེད་དོ། རེད་དོ། མང་ཆེ་བ་རེད་བཞིན་ད། ང་ཚོ་ང་ཚོར་བལྟས་པ་ཡིན་ན། ཆོས་རེ་བྱེད་ག་བྱེད་ཀྱི་ཡོད་རེད་དཔེ་ཆ་རེ་ལྟ་ག་བྱེད་ཀྱི་ཡོད་རེད་ཡིན་ན་ཚེ་འདི་ཅིག་གཏམ་སྙན་གྲགས་དང་ཨ་སོ་སོ་པའི་སྐད་གྲགས་འཚོལ་ཡག་དང་ད་ག་ནང་བཞིན་ཅིག་བར་ཚེ་འདིའི་དོན་ལ་ང་རྦད་ཅིག། ལམ་འགྲོ་ཅིག་ག་རེ་གྱུར་མི་འདུག་ང་རྦད་ཅིག་སྐད་གྲགས་རེ་ག་རེ་གྱུར་དེ་འདྲ་ཅིག་མི་འདུག་བསམ་ཕོག་མི་འདུག་གཏམ་བློས་བཏང་ཐུབ་མི་འདུག་ཨོ་གོས་ལ་ག་ཟེར་ལྟོ་བློས་བཏང་ཐུབ་མི་འདུག་ཨོ་བློས་བཏང་ཐུབ་མི་འདུག་ད་ཆོས་གཤའ་མ་བྱེད་མཁན་དཀོན་པོ་ཆགས་བསྡད་རེད་ཟེར་བ་འདི་རེད། ཨོ་དཀོན་པོ་རེད་ཟེར་གི་འདུག་ད་འདི་བཅོམ་ལྡན་འདས་ཀྱི་དང་ད་ཤཱ་རིའི་བུ་འོ་ན་ཅིག་གསུངས་རེད་ད་འདིའི་དཔེ་དེ་ག་ཟེར་ན། བཅོམ་ལྡན་འདས་ཀྱིས་ཤཱ་རིའི་བུ་ལ་བཅོམ་ལྡན་འདས་ཀྱིས། ད་ཅིག་ས། ས་ནི་འོ་ཁོ་རང་གི་ཕྱག་སོར་རྩེ་ལ་རྡུལ་བཞག་ཞེས་ད་དུ་དུས་སུ་བྱེད། ཨ་ནི་ཤཱ་རིའི་བུ། བཀའ་འདྲི་ཤཱ་རིའི་བུས་བཀའ་འདྲི་ཞུས་ནས་ཤཱ་རིའི་བུ་ལ་ཨོ་ཉེས་པའི་སེན་མོའི་སྟེང་གི་འོ་ལགས་སོ་རྡུལ་དེ་མང་འདུག་ས་ཆེན་པོའི་བདུད་དེ་མང་དུ། ད་ཤཱ་རིའི་བུས་ཨ་དེ་ནས་ཡིན་ས་ཆེན་པོའི་རྡུལ་མང་ཡིན་རེད་བ་སེན་མོ་དེ་ལ་རྡུལ་ཏོག་ཙམ་མ་གཏོགས་ཡོད་མ་རེད་ཞུས་དུས་འོ་དཔེ་དེ་ནང་བཞིན་ད་དལ་འབྱོར་གྱི་མི་ལུས་ཐོབ་པ་དང་ཨ་ནི་ད་ག་ནང་བཞིན་འགྲོ་བ་གཞན་དང་ཨ་ནི་ལུས་རྟེན་གཞན་བླངས་པ་དེ་དཔེ་དེ་ནང་དལ་འབྱོར་ལུས་རྟེན་ཐོབ་པའི་ཨ་ནི་གཅིག་གི་ཚད་རབ་དེ་ངའི་ཅིག། ཕྱག་སོར་རྩེ་གི་རྡུལ་ཙམ་མ་གཏོགས་ཡོད་པ་མ་རེད། འགྲོ་བ་གཞན་དང་སྐྱེ་གནས་གཞན་ད་ག་ནང་བཞིན། ཆོས་བྱེད་ཡག་ལུས་རྟེན་མ་ཡིན་པའི་ལུས་རྟེན་གཞན་ལ་སྐྱེས་པའི་དེ་འདྲ་ནི་ས་ཆེན་པོའི་རྡུལ་ནང་བཞིན་ཡིན་རེད། ད་འདི་ག་རེ་ཟེར་ན་འབྲས་བུ་རྙེད་དཀའ་བ། ཡང་ན་ཐ་སྙད་གཞན་དག་ཅིག་ལ་ངོ་བོའི་སྒོ་ནས་རྙེད་དཀའ་བ་སོགས་བྱ་བྱེད་ནས་འབྲི་དགོས་པ་རེད། འདི་ལ་ག་རེ་འབྲས་བུས་རྙེད་དཀའ་བ་གསུངས་འདུག་ལམ་རིམ་གཞན་ན་ག་རེ་ལབ་རེད། ངོ་བོའི་སྒོ་ནས་རྙེད་དཀའ་བ། ངོ་བོ་དལ་འབྱོར་ཁོ་རང་དེ་འདྲ་དཀའ་བ་རེད་ཟེར་གྱི་འདི་རེད། ཡང་དེ་བཞིན། རྙེད་དཀའ་བའི་དལ་འབྱོར་རིན་པོ་ཆེ་ཐོབ་པའི་དུས་དེ་ད་ག་རེ་བྱེད་དགོས་རེད་ཟེར་ན། དེ་ལྟར་དོན་ཆེ་ཞིང་ད་ང་རང་ཚོ་ལུས་རྟེན་དེའང་དེ་ལྟར་དོན་ཆེན་པོ་ཡིན་པ་ཙམ་དུ་མ་ཟད་རྙེད་དཀའ་བ་དང་རྙེད་དཀའ་བའི་དལ་འབྱོར་རིན་པོ་ཆེ་ཐོབ་པའི་དུས་འདིར་སྙིང་པོ་ལེན་འདོད་སྒོ་དུ་མ་ནས་སྐྱེས་པ་དགོས་རེད་ད། སྙིང་པོ་ལེན་འདོད་སྒོ་དུ་མ་ནས་ག་ཟེར་ན་གཅིག་སྐྱེ་ཡག་དང་འབད་བརྩོན་བྱེད་དགོས་རེད། དེ་རྗེས་ད་འོ་ན་སྙིང་པོ། སྒོ་དུ་མ་ནས་སྙིང་པོ་ལེན་འདོད་འབད་བརྩོན་བྱེད་དགོས་ཡོད་ན་སྙིང་པོ་ག་འདྲ་ཅིག་ལེན་དགོས་རེད་ཟེར་ན་རྟེན་དེ་ལ་སྙིང་པོ་ལེན་ལུགས་ཀྱང། སྤྱིར་དམ་པའི་ཆོས་སྒྲུབ་དགོས་རེད་ད། རེད་པ། ད་སོ་སོ་རང་ཉིད་ལ་དཔེ་ཆོས་ཅན་ལས་ནས་ད་ཁྱེད་རང་མི་ལུས་ཐོབ་ནས་ཁྱེད་རང་དམ་པའི་ཆོས་སྒྲུབ་དགོས་རེད་ད་ཟེར། རྒྱུ་མཚན་ག་རེ་ཟེར་ན་ཁྱེད་རང་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པའི་ཕྱིར་མཐའ་སྟོང་འདི་རེད། ང་ཚོས་ཆོས་བྱེད་ཡག་དེ་གཅིག་འདྲ་ཆེན་ཆ་ཅི་ཡག་ཅིག་དང་ཨ་ནི་སྦེད་ཅིག་གཞན་དག་གཅིག་འདུག་ང་གཅིག་ཡིན་ས་སང་རེད་མི་འདུག་ང་ཚོས་ཅིག་ཆོས་བྱེད་ཡག་དེ་མི་འདོད་པའི་སྡུག་བསྔལ་བཞོས། ཨ་ནི་ག་རེ་ཟེར་ན། མི་འདོད་པའི་སྡུག་བསྔལ་དེ་སེལ་ཡག་གི་ཆེད་དུ་ད་ག་ནང་བཞིན་འདོད་པའི་བདེ་སྐྱིད་མེད་དེ་སྒྲུབ་ཡག་གི་ཆེད་དུ་ང་ཚོ་ཆོས་བྱེད་ཡག་གི་རྨང་གཞི་འདི་རེད་འདུག་བ་དེ་ཡིན་ཙང་ཆོས་ཁྱེད་རང་ཆོས་སྒྲུབ་དགོས་ཏེ། ཁྱེད་རང་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་ཡིན་པའི་ཕྱིར་ཁྱབ་པ་ཡོད་པ་དང་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་ཡིན་ན། བདེ་བ་སྒྲུབ་ཡག་གི། འོ་ལགས་སོ་རྒྱུ་བསགས་དགོས་རེད། སྡུག་བསྔལ་མི་ཡོང་ཡག་གི། འོ་ལགས་སོ་རྒྱུ་དེ་བཀག་སྡུག་བསྔལ་བཀག་དགོས་རེད། དེ་བཀག་པ་ལ། བདེ་བ་སྒྲུབ་ཡག་གི་རྒྱུ་མཐར་ཐུག་དེ་དང་སྡུག་བསྔལ་སེལ་ཡག་གི་རྒྱུ་མཐར་ཐུག་དེ་སངས་རྒྱས་ཀྱི་གསུང་ལ་བརྟེན་ནས་མ་གཏོགས་ཅིག་དམ་པའི་ཆོས་ལ་བརྟེན་ནས་མ་གཏོགས་པའི་གཞན་ད། ཐབས་གཞན་དག་ཅིག་ཡོད་མ་རེད་བ། བཟའ་ཡག་འཐུང་ཡག་དང་གོན་ཡག་དེ་ཙམ་གྱིས་ང་རང་ཚོ་ཨང་གཅིག་གི་སྡུག་བསྔལ་སེལ་ཐུབ་མི་འདུག་བ། ད་ག་ཟེར་ན་སེམས་ཀྱི་སྡུག་བསྔལ་མཐར་ཐུག་སེལ་ཡག་དེ་གཙོ་བོ་ག་ཟེར་ན། གཅིག་ནང་གཞུང་ནས་བཤད་པ་ནང་བཞིན་གྱི་ཆོས་ཉམས་ལེན་བྱས་ན་སེལ་ཡག་པོ་རེད་བ། སེམས་མ་ཞི་བ་དེ་ཨང། མ་ཞི་བ་དང་མ་དུལ་བ་དེ་ཚོ་ཕར་སྤངས་ཞི་ཞིང་དུལ་བ་དེ་ཚུར་སྒྲུབ་དགོས་རེད་དེ་ཡིན་ཙང་ད་མདོ་དོན་ཆོས་ངེས་པར་དུ་སྒྲུབ་དགོས་རེད་སྐད་ཆ་དེ་རེད། ཆོས་སྒྲུབ་དགོས་པ་ཐག་བཅད་ད་སྙིང་པོ་ལེན་འདོད་བསམ་བློ་སྐྱེ་ཚར་དུས་སྔོན་ལ་སྙིང་པོ་ལེན་སྟངས་དེ་འོ་དེ་ཚོ་རིམ་པ་བཞིན་གོ་དགོས་རེད།

དད་པ་དང་ཡིད་ཆེས་ཨ་ཆོས་ལ་དཔེ་ཅིག་དེ་ཡོད་པ་དང་ག་ཟེར་ན་ཨ་ཅིག་དད་པ་ཡོད་པ་དེ་ཡིན་ཙང་ཕྱི་རྐྱེན་དགེ་བའི་བཤེས་གཉེན་ང་རང་ཚོ་འཕྲད་ཤག་དེ་དགེ་བའི་བཤེས་གཉེན་དང་ག་ས་མ་ཡིན་པ་སྔོན་འགྲོའི་དཔེ་ཅིག་ང་རང་ཚོ་ལ་དཔེ་ཅིག་ད་དཔེ་ཅིག་སྐྱབས་མགོན་རིན་པོ་ཆེ་ལྟ་བུ་ཡོད་ན་འབད་ཅིག་མདོ་སྔགས་ཆ་ཚང་གི་ཉམས་ལེན་ཆ་ཚང་ང་རང་ཚོ་བསྟན་ཐུབ་སྤྱིར་ཉམས་ལེན་ཆ་ཚང་ཨ་ཅིག་ཨོ་ལ་སོ་ཅིག་ཨོ་ཉམས་མྱོང་གི་ཚུལ་དུ་གསུང་ཐུབ་མཁན་བླ་མ་དེ་འདྲ་གཅིག་རེད་འདུག་བ་དེ་ཡིན་ཙང་ད་དེ་ལས་ལྷག་བླ་མ་མཇལ་ཡོད་མ་རེད་ད་ད་ཚེ་ཕྱི་མ་ན་བླ་མ་གཞན་དག་མཇལ་དགོས་ན་དེ་དེ་ལས་ལྷག་བླ་མ་ན་མཇལ་ཡ་ཡོད་མ་རེད། འོ་དེ་ཡིན་ཙང་ད་དེ་འདྲ་ཅིག་འཕྲད་པའི་སྐབས་དེ་ལ་ངེས་པར་དུ་ང་ཚོ་སྙིང་པོ་ལེན་དགོས་རེད། སྙིང་པོ་ལེན་དགོས་པ་ཙམ་དུ་མ་ཟད་ང་ཚོ་གར་དུ་སྙིང་པོ་ལེན་པའི་ནུས་པ་དང་ཆ་རྐྱེན་ཆ་ཚང་འདུག་འདི་བྱས། དེ་ཡིན་ཙང། འོ་ལགས་སོ། འདི་བྱས། ད་ཡིན་ཙང་ཕྱི་རྐྱེན་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་ནང་རྐྱེན་རྟེན་བཟང་པོ་དང་ལྡན་པའི་ཕྱིར་རོ་ཡ་འདི་བྱས། ད་ང་ཚོ་སོ་སོར་ཆ་རྐྱེན་དང།

ང་བླ་མ་མཇལ་གི་མི་འདུག་བླ་མ་དང་མཇལ་མི་བླ་མའི་གསུང་ཆོས་རག་གི་མི་འདུག་ཟེར་སྲིད་མེད། ང་རང་ངོས་ནས་དཔེ་ཅིག་འདི་བྱེད་ཐུབ་མི་འདུག་ཟེར་ཡ་ཞིག་མེད། ད་མཐར་གཏུགས་ན་སོ་སོའི་ག་ཟེར་ན་ལེ་ལོ་དང་རྣམ་གཡེང་དང་ད་ག་ནང་བཞིན་དེ་འདྲའི་གཞན་དབང་དུ་སོང་ལངས་དེ་མ་སོང་སུ་མཛུབ་གུ་ཚུར་སྣ་ཁུག་མཛུབ་གུ་ཚུར་ཁྱེད་རང་ཆོས་བྱེད་ཡག་གི་སྤྱིར་ཆོས་བྱེད་ཡག་དེ་ལྷག་པར་དུ་ཐེག་པ་ཆེན་པོའི་ཆོས་བྱེད་ཡག་གི་ཆ་རྐྱེན་ག་རེ་ཚང་མི་འདུག་ཨོ་དེ་བསམ་ད་ཆ་རྐྱེན་ཚང་ཡོད་རེད་ཆ་རྐྱེན་དེ་ག་རེ་བྱེད་ཐུབ་ཀྱི་ཡོད་མ་རེད། བེད་སྤྱོད་བཏང་ཐུབ་ཀྱི་ཡོད་མ་རེད་ད་དེ་རེད། ད་རིག་པ་ཡག་ཉེས་ཁྱད་པར་ཡོད་རེད་རྣམ་དཔྱོད་ཀྱི་རྩལ་ཆེ་ཆུང་ཡོད་རེད་ཡིན་ནའི་རྩ་བའི་རྨང་གཞི་ང་རང་ཚོ་སྒྲོམ་གཞིའི་ཆོས་བྱེད་ཡག་གི་མཐུན་རྐྱེན་ཚང་མ་ཚང་མ་གཅིག་གཅིག་མཉམ་རེད་འདུག་བ་འོ་དེ་འདྲ་རེད་དེ་ཡིན་ཙང་ད་ངེས་པར་དུ་བསམ་བཏང་དགོས་རེད་ཟེར་གི་འདུག་བ་དེའི་རྗེས་ད་ང་ཚོ་བྱང་ཆུབ་སེམས་ཉམས་ལེན་བྱེད་པ་ལ་དེ་ཚོ་རྨང་གཞི་དགོས་ཀྱི་རེད་ག་ཟེར་ན་སྙིང་རྗེ་ཆེན་པོ་ཉམས་ལེན་བྱེད་པ་ལ་དེ་ཚོ་རྨང་གཞི་དེ་ཚོ་མེད་ན་ཁ་ཐུག་སྙིང་རྗེ་ཆེན་པོ་སྒོམ་གི་ཡིན་ཟེར་ཡོད་མ་རེད་བ་ད་གདན་མ་བཏང་བའི་ཚོས་རེད་རེད་སེམས་ཅན་གཞན་དག་སྡུག་བསྔལ་མནར་ཚུལ་བསམ་བཏང་ཡང་སྡུག་བསྔལ་གདན་མ་བཏང་བའི་ཚོས་རེད་ལ་གདན་མ་བཏང་ཡང་དུད་འགྲོ་ལ་གཅིག་བསད་གཅིག་གཏུབ་ག་རེ་བྱེད་པས་ནས་ཨོ་བསད་སོང་གཏུབ་སོང་བསམ་ཞིག་མ་གཏོགས་པའི་ཁོ་ལ་དཔེ་ཚོར་བ་ཡོང་རེད་ཁོ་ལ་དཀའ་ངལ་ཡོང་རེད་བསམ་ཚོར་བ་དེ་ཡོང་གི་མི་འདུག་བ་ཨོ་དེ་ནང་བཞིན་ཆགས་རེད་ད་དང་པོ་སོ་སོར་སྡུག་བསྔལ་གྱི་མནར་ཚུལ་དང་དང་དོ་དྲང་པོ་བཞིན་དུ་ལམ་རིམ་པ་བཞིན་དུ་སྦྱང་ཡོང་དུས་ཨ་སྙིང་རྗེ་དང་བྱང་ཆུབ་སེམས་དེ་ཚོ་དཔེ་སེམས་གཏིང་ནས་བག་ག་ཟེར་ན་གཅིག་གི་ཚོར་བ་ཤུགས་ཆེ་པོ་ཡོང་གི་ཡོད་ཟེར་རེད་དེ་བྱས་ད་ང་ཚོ་ཆོས་སྒྲུབ་ཡག་མཐུན་རྐྱེན་ཚང་དུ་མ་ཟད་སྒྲུབ་དགོས་པ་ཙམ་དུ་མ་ཟད་སྒྲུབ་ཡག་མཐུན་རྐྱེན་ཚང་འདུག་བསམ་སེ་དྲན་གྱི་རེད་བ་ད་ཡིན་ནའི་ཚེ་ཕྱི་མ་སྒྲུབ་རྒྱུ་ཚེ་འདི་ལ་ད་མ་བསྒྲུབས་ན་འགྲིག་གི་རེད་ཚེ་འདི་ལ་སྒྲུབ་ཡག་གི། ཆ་རྐྱེན་ད་ཚང་བཞིན་དུ་ཡིན་ནའི་ཚེ་ཕྱི་མར་སྒྲུབ་ཆོག་བསམ་བློ་སྐྱེ་དགོས་ཟེར་བ་དེ་སྐྱེ་ཡོང་དུས་ང་ལ། ད་དེ་འགོག་ཡག་ཆེད་དུ་དལ་འབྱོར་རྙེད་དཀའ་བ་དེ་བསམ་བཏང་དགོས་ཟེར་གྱི་འདུག་རྙེད་དཀའ་བ་དེ་རེད་བ། ད་ཚེ་ཕྱི་མར་སྒྲུབ་དགོས་བསམ་ན་ཡིན་འདུག་ཚེ་ཕྱི་མ་དེ་འདྲའི་སྒྲུབ་ཡག་ཡོད་མ་རེད་ད་ག་ཟེར་ན་ཚེ་ཕྱི་མ་ད་ལྟའི་ལུས་རྟེན་ནང་བཞིན་གྱི་རྙེད་གི་མ་རེད་ད་ག་ཟེར་ད་ལྟའི་ལུས་རྟེན་དེ་ག་རེ་རེད་ཤིན་ཏུ་རྙེད་དཀའ་བ་ཡིན་པས་ཞེས་བསམ་བཏང། དེ་ཡང་ཕྱི་མའི་སྐབས་སུ་བསྒྲུབ་པས་ཆོག་མོད་སྙམ་ན་དེ་ལྟར་བྱར་མི་རུང་སྟེ་ཕྱི་མ་དེ་འདྲ་བའི་དལ་འབྱོར་རྙེད་དཀའ་བ་འོ་ལགས་སོ། ཕྱིར་རོ། ཅེས་འདི་བྱས་པ་འདི་འགྲུབ་གསུངས་པ་དེ་ནས་ཚེ་ཕྱི་མར་སྒྲུབ་ཡ་རེ་མི་འདུག་ག་རེ་ཟེར་ན་ཚེ་ཕྱི་མ་དལ་འབྱོར་དེ་འདྲ་ཐོབ་ཡ་མི་འདུག་རྙེད་དཀའ་བ་ཡིན་ཙང་ད་ཚེ་ད་ག་རང་ལ་འགྲུབ་དགོས་འདུག། ཚེ་ད་ག་རང་ལ་སྒྲུབ་དགོས་འདུག་ཟེར་ཡིན་ནའི་ད་ལོ་རྗེས་མ། ད་ད་ག་རང་ཟླ་བ་རྗེས་མ་ལོ་རྗེས་མ་ཡང་འདུག་སྒྲུབ་ཀྱི་བསམ་བསམ་ཞིག་གིས་བསམ་གོ་བདེ་དགོས་ཟེར་བ་ད་འདི་བཟློག་ཡག་ཆེད་དུ་གར་གསུངས་དགོས་རེད་ཟེར་ན་ད་ནམ་འཆི་ངེས་མེད་བསམ་དགོས་རེད། ངོ། དེ་ལྟ་ན་འཆི་བ་མི་རྟག་པ་ན་ག་རེ་རེད་རྩ་བ་གསུམ་ན་རྒྱུ་མཚན་གསུམ། རྒྱུ་མཚན་གསུམ་གསུང་དགོས་པས་ད་རྩ་བ་གཉིས་པ་ཆ་ནམ་འཆི་ངེས་མེད་བསྒོམ་དགོས་རེད་གསུངས་རེད་ད། ཨོ། དེ་ཡང་ལོ་ཟླ་བ་ཕྱི་མ་རྣམས་སུ་བསྒྲུབ་པས་ཆོག་མོད་སྙམ་ན་དེ་ལྟར་ཡང་བྱར་མི་རུང་སྟེ་རྒྱུ་མཚན་གང་ཟེར་ན་སྤྱིར་འཆི་བ་ངེས་ཤིང་ལྷག་པར་དུ་གང་ཟེར་ན་ནམ་འཆི་ངེས་མེད་རུང་ཆ་འཆི་རྒྱུ་ཐག་ཆོད་པར་དེ་ཙམ་དུ་མ་ཟད་ང་རང་ཚོ་ག་དུས་ཤི་མི་ཤི་ཧ་གོ་གི་མ་རེད་ད་ད་ནང་བཞིན་ཟླ་བ་རྗེས་མ་དང་ལོ་རྗེས་མ་བར་བསམ་བཏང་ཡོད་མ་རེད་ཟླ་བ་རྗེས་མ་མ་སླེབས་གོང་དུ་ཁྱེད་རང་འགྲོ་ཡ

ཨོ་དེ་རེད། རེད་བ། དེ་བཞིན་མ་རེད་ཟེར་ཡོད་མ་རེད་ད་ང་དཔེ་ཅིག་ད་ལྟ་ཐང་ན་ཡིན་ཟེར་ཡོད་མ་རེད་འཆི་རྐྱེན་མང་པོ་ཞེ་པོ་རེད་དོ་བ། མོ་ཊ་ད་ཡ་དེ་འདྲ་ཨ་བརྡབ་ཀྱི་ཡོད་དེ་ཁྲག་རྩ་དེ་འདྲ་འགག་འགག་ཅིག་ཨ་དེང་སང་སྐད་ཀྱི་ག་རེ་ཟེར། ཧ་པེ་དྲི་ཟེར་དེ་བཞག་ནི་ཚར་རེད་བ། ཟླ་བ་ལྔ་པ་ཤར་བ་ཐུག་མ་སོང། ཟླ་བ་ལྔ་པ་ང་ཚོ་ལུས་རྟེན་གཞན་དག་ལེན་ཚར་རེད། དུད་འགྲོའི་ལུས་རྟེན་ལེན་བསྡད་ན་ལ། ཡང་འདིར་ཕྱི་དང་པོ། ཁྱི་ཕྲུག་དུད་འགྲོའི་སྐྱེ་བ་ལེན་བསྡད་ན་ཧ་གོ་མ་རེད་བ། ཨོ། ད་ཁྱི་ཕྲུག་ཏུ་སྐྱེ་བ་ལེན་དུས་གང་ད། སྔོན་འགྲོའི་རྗེས་ཁོ་བསམ་གཏོང་མཁན་ཡིན་ད་ཞེ་པོ་འགྱོད་པ་སྐྱེ་གི་རེད་བ། ཨོ། ཟླ་བ། འདི་སྔ་མ་ཟླ་བ་བཞི་པའི་ནང་ང་མིའི་ལུས་རྟེན་ཐོབ་བསྡད་མཁན། ཨ། དེ་དུས་ཆོས་སྒྲུབ་ཡ་སྐབས་སུ་ཅིག་ངས་ཆོས་སྒྲུབ་ནས་མ་བཀྲོལ་ད་ང་ད་དུད་འགྲོའི་ཆེད་སྐྱེས་སོང་བསམ་ས་ཅིག་ཁོ་ལ་བསམ་གཏོང་མཁན་ཞིག་ན་ཡིན་ན་ཁོ་བསམ་འདི་གཏོང་མ་རེད་བ་ཁོ་དུད་འགྲོ་ཡིན་མིན་ཙང། ཨོ། དེ་འདྲ་ཡིན་ཙང་ད་ག་རེ་རེད། ཟླ་བ་རྗེས་མ་དང་ལོ་རྗེས་མ་བསམ་བཏང་ཡོད་མ་རེད་ནམ་འཆི་ངེས་མེད་རེད།

ཨ་ནི་རི་ལི་ན་ཅོ་ནི་རི་ལི་ན་ཆིང་ཟིག་མ་ན་རི་ལི་ཞོན་ཆིང་ཟིག་ཁོང་ཚོས་ག་ནས་ཡོང་ཟིག་ག་ཁྱོད་ག་བ་གནམ་གྲུ་ཡོང་ཟིག་ང་རི་ལི་ཞོན་ཡིན་ཡོང་ནས་ད་རི་ལི་ཞོན་ཟིན་སྐད་ཆ་རེད་བ་ད་ཨོ་དེ་འདྲ་བོ་ཐ་སྙད་འདྲ་མི་འདྲ་མང་པོ་ཅིག་འདང་གི་རེད་ཨོ་ཨོ་དེ་ཚོ་བྱས་ཙང་ད་སང་ཉིན་བྱས་ཨོ་བསམ་སོང་ད་དེ་རིང་གཉིས་འདམ་པ་བྱས་ནས་དེ་རིང་བྱེད་དགོས་རེད་དེ་རིང་དེ་ཡང་སྔ་དྲོ་དང་ཕྱི་དྲོ་བྱས་ཨོ་བསམ་སོང་སྔ་དྲོ་འདམ་དགོས་རེད་དེ་མ་གཏོགས་ལོས་ཡང་ཕྱི་དྲོ་ང་ཚོ་བསྡད་མི་སྲིད་བསྡད་མ་སྲིད་ཞིག་རེད་བ་ཨོ་དེ་ཚོ་བྱས་ནས་ད་མདོར་བསྡུས་ན་སྐར་ཆ་སྔ་ཕྱི་གཉིས་ལ་ཡང་གང་ཟེར་ན་ཨ་ནི་གཅིག་པོ་ཨོ་ལགས་སོ་འདམ་པ་བྱས་ནས་སྐར་ཆ་སྔ་མ་དེ་ལ་འདམ་དགོས་རེད་གསུངས་འདུག་ཡང་དེ་བཞིན་སྔོན་འགྲོའི་ཡན་ལག་དང་གང་བ་ནས་སུ་དེ་ལ་སྙིང་པོ། ད་མདོར་བསྡུས་ན། དང་པོ་གང་ཟེར་ཆོས་སྒྲུབ་དགོས་ཏེ། བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་ཡིན་པའི་ཕྱིར་བྱས། གཉིས་པ་གང་ཟེར་ན་ཆོས་སྒྲུབ་དགོས་ཀྱང་སྒྲུབ་པའི་ནུས་པ་མི་འདུག་ཅེས་བྱར་མི་རུང་བ་ལ་སྒྲུབ་པའི་ནུས་པ་ཆ་ཚང་དུ་ཕྱི་རྐྱེན་དགེ་བའི་བཤེས་གཉེན་ང་རང་ཚོ་ལ་འཕྲད་བཞག་ནང་རྐྱེན་བཟང་པོ་ཕུན་ཚོགས་ད་ནང་བཞིན་དལ་འབྱོར་ཆོས་བཅོ་བརྒྱད་ང་རང་ཚོ་ཚང་བཞག་གསུངས་ད་ངེས་པར་དུ་སྒྲུབ་དགོས་འདུག་བསམ་ས་ཞིག་སྒྲུབ་ནུས་པ་སྒྲུབ་དགོས་པ་ཙམ་དུ་མ་ཟད་སྒྲུབ་ཡང་ནུས་པ་འདུག་ཡིན་ནའི་ད་ཚེ་ཕྱི་མར་སྒྲུབ་དགོས་བསམ་བློ་སྐྱེས་ཡོད་ན་འདི་བཟློག་ཡ་ཆེད་དུ་ག་རེ་ཟེར་ན་དལ་འབྱོར་རྙེད་དཀའ་སོགས་ཀྱི་དམིགས་རྣམ་འདི་སྐྱོང་ད་ཚེ་ད་ག་རང་ལ་སྒྲུབ་དགོས་འདུག་མ་གཏོགས་ཚེ་ཕྱི་མ་ཕན་ཆད་ལ་འདི་འདྲའི་ལུས་རྟེན་ཐོབ་དཀའ་བ་ཐོབ་ཡ་དཀའ་ལས་ཁག་པོ་ཞིབ་ཅིག་རེད་ཤག་འོ་འདུག་ཅེས་ད་ཚེ་འདི་ལ་སྒྲུབ་དགོས་བསམ་སའི་བློ་སྐྱེས་ཡོད་ནའི་ཡང་ཞག་འགྱངས་དང་འགྱངས་འདུག་མ་གསུངས་པ་བྱས་ཨ་ནི་ད་ལྟ་རང་སྒྲུབ་དགོས་ཡ་ཆེད་དུ་གཙོ་བོ་ག་རེ་ཟེར་ན་ད་ནམ་འཆི་ངེས་མེད་བསམ་བཏང་དགོས་རེད་ཟེར་ད་ད་ལྟ་རང་ནས་འགོ་བཙུགས་བར་ཨོ་འདི་བྱས་ན།

འཆི་བ་མི་རྟག་པ་འདི་ངེས་པར་དུ་བསམ་དགོས། འདི་མ་བསམ་ན་ང་རང་ཚོ་འདི་ཕྱི་ཀུན་གྱི་ཕུང་ཁྲོལ་གྱི་རྟེན་གཞི་བྱེད་མཁན་དེ་འཆི་བ་མི་རྟག་པ་མ་བསམ་པ་དེ་རེད། འཆི་བ་མི་རྟག་པ་མ་བསམ་ཡིན་ཙང། ཚེ་འདིའི་སྡོད་ཡག་གྲབས་བྱེད་དགོས་རེད། དེ་ཨེ་འཛག་ཚེ་འདི་འབའ་ཞིག་གི་དོན་དུ་ལས་སྡིག་པ་མི་དགེ་བ་སྣ་ཚོགས་བསགས་བཞག་དགོས་སོ། དེ་ཡིན་ཙང་ག་རེ་རེད། ཕུང་ཁྲོལ་ཐམས་ཅད་ཀྱི་རྩ་བ་དེ་བྱེད་ཚུལ་རེད། ད་དུ་དེ་འཆི་བ་མི་རྟག་པ་མ་དྲན་ན་ཉེས་པ་ག་ཚོད་ཡོད་རེད། སྤོམ་ཚོད་བྱས་ན་ཉེས་པ་དྲུག་པོ་ཡིན་གསུངས་འདུག་པ། འཆི་བ་མི་རྟག་པ་མ་དྲན་ན་ཆོས་མ་དྲན་པ། འོ་ལགས་སོ། ཆོས་དྲན་ཀྱང་ཆོས་མ་དྲན་པའི་ཉེས་དམིགས། དྲན་ཀྱང་མི་སྒྲུབ་པའི་ཉེས་དམིགས། བསྒྲུབས་ཀྱང་རྣམ་དག་མི་འགྲུབ་པའི་ཉེས་དམིགས། སྒྲུབ་པ་ལ་ནན་ཏན་དང་བྲལ་བའི་ཉེས་དམིགས། རང་ཉིད་མ་རུངས་པར་བྱེད་པའི་ཉེས་དམིགས། ད་རང་ཉིད་མ་ཚད་འཆི་བ་མི་རྟག་པ་མ་དྲན་ན། ཚེ་འདི་འབའ་ཞིག་བསམ་བསྡད་ཀྱི་རེད་པ་ཤེས་ཀྱི་དྲན་མ་རེད་པ་ཚེ་འདི་འབའ་ཞིག་བསམ་དུས་དང་བ་ཚེ་འདིའི་དོན་དག་ལས་ངན་པ་ཞིག་བསགས་ཤེས་རུང་བ་འོ་རང་ཉིད་མ་རུངས་པར་བྱེད་ཀྱི་རེད་པ་འདི་རེད། དེ་ནང་བཞིན་ཐ་མ་དེ་ལ་ག་རེད་འཆི་ཁར་འགྱོད་བཞིན་དུ་འཆི་བ་ཟེར་འདི་རེད་ད་འཆི་བ་མི་རྟག་མ་དྲན་ན། འཆི་ཁར་ལ་མ་འགྱོད་པ་ཞིག་སྐྱེ་གི་རེད་བ་ག་ཟེར་ན་ཚེ་འདི་ལས་ངན་པ་ཞིག་བསགས་གི་རེད་བ། འོ་དེ་གསུངས་པ་རེད། འོ་དེ་ལ་མདོ་སྡོམ་བརྒྱབ་ན་དྲུག་རེད་གསུངས་འདུག་པ་ད་དེ་མ་ཡིན་པ་ཡོད་དོ་ཡོད་ཀྱི་རེད་ད་ཚུར་དོག་དོག་རེ་གསུངས་ན་འཆི་བ་མི་རྟག་པ་མ་དྲན་པའི་ཉེས་དམིགས་དྲུག་གསུངས་བཞག་རེད་འོ་དེ་བྱས་འཆི་བ་མི་རྟག་པ་བསམས་ཤིང་གོམས་པར་བྱེད་བྱས་ཙང་ད་མི་རྟག་པ་དེ་གལ་ཆེ་བོ་ཞིག་ཡོད་ཡིན་ཚེ་རེད་མི་རྟག་པ་གོ་ཡང་རེད་ཆོས་ཀྱི་མགོ། བཅོམ་ལྡན་འདས་ཀྱི་བདེན་བཞི་ཆོས་འཁོར་གསུངས་པའི་ནང་དང་པོ་མི་རྟག་པ་གསུངས་བཞག་འདུག་པ་དང་པོ་ག་རེད། སྡུག་བསྔལ་འཕགས་པའི་བདེན་པའོ་གསུངས་རེད་སྡུག་བསྔལ་འཕགས་པའི་བདེན་པ་ཞེས་པ་སྡུག་བསྔལ་ཁྱད་ཆོས་དང་པོ་དེ་ག་རེད། སྡུག་བསྔལ་མི་རྟག་པ་དེ་རེད་བ།

འོ། འཆི་བ་མི་རྟག་པ་བསམས་ཤིང་གོམས་པར་བྱེད་པ་ད་འཆི་བ་མི་རྟག་པ་བསམས་ཤིང་གོམས་པར་བྱེད་པས་ནི་ལེགས་ཚོགས་ཐམས་ཅད་ཀྱི་སྒྲུབ་པའི་སྒོ་རེད། འཆི་བ་མི་རྟག་པ་བསམས་པས་ན་ཚེ་ཕྱི་མ་མངོན་མཐོའི་གོ་འཕང་བགྲོད་ཡ་ལ་འབད་བརྩོན་བྱེད་ཀྱི་རེད་ཐར་པ་བགྲོད་ཡ་ལ་འབད་བརྩོན་བྱེད་ཀྱི་རེད་ཐམས་ཅད་མཁྱེན་པ་བགྲོད་ཡ་འབད་བརྩོན་བྱེད་ཀྱི་རེད་བ་འོ་འདི་བྱེད་འོ། ཤེས་པར་བྱའོ། ཟེར། ད་འོ་ན་འཆི་བ་མི་རྟག་པ་དྲན་ཟེར་འཆི་བ་མི་རྟག་བསམ་དགོས་རེད་ཟེར་ཡ་འདི་ག་འདྲ་ཞིག་རེད། ང་ཤི་གི་རེད། ང་ཤི་བས་ན་གཉེན་ཉེ་དུ་ཁ་བྲལ་གི་རེད་བསམས་ཏེ་འཇིགས་པ་ཙམ་རེད་པས་ཟེར་ན་དེའང་མ་རེད་གསུངས་ད་འདི་དྲན་ཚུལ་གསུམ་ཞིག་བཞག་རེད་དང་དང་པོ་གཉིས་མ་རེད་གསུངས་པ་རེད། འཆི་བ་མི་རྟག་པ་སེམས་པ་དེ་ཡང་ཚེ་འདིའི་ལུས་ལོངས་སྤྱོད་གཉེན་ཉེ་དུ་སོགས་ལ་ཆགས་པའི་དབང་གིས་དེ་དང་འབྲལ་བ་ལ་སྐྲག་པ་སྐྱེས་པ་ནི་ལམ་ལ་ཡེ་མ་སྦྱངས་པ་རྣམས་འཆི་བ་ལ་སྐྲག་ལུགས་ཡིན་པས་འདིར་དེ་བསྐྱེད་མི་དགོས་སོ་ཟེར་བ་དེ་རེད། དཔེར་ན་ང་ཤི་གི་རེད། ཨང། ང་ཤི་བས་ནི་ག་རེད། གཉེན་ཉེ་དུ་ཁ་བྲལ་གི་རེད། ཨང། ངའི་རྒྱུ་ནོར་ལོངས་སྤྱོད་ཆ་ཚང་བཞག་འགྲོ་གི་རེད། ད་དཔེ་ཞེ་པོ་དངངས་སྐྲག། ད་ཞེ་པོ་འཇིགས་སྐྲག་སྐྱེ། འདི་དེ་ཙམ་གྱིས་འཆི་བ་མི་རྟག་པ་སེམས་པ་ཟེར་ན་ཕྲེང་བ། དེ་ང་ཚོ་ལམ་ལ་མ་སྦྱངས་པའི་འཇིག་རྟེན་རང་ག་བ་དང་སོགས་སྐྱེ་གི་འདུག་བ་སྐྲག་སྣང་དེ་ཡོད་རེད་བ། དེ་ཡང་སྐབས་དེར་འཆི་བ་མི་རྟག་པ་བསམ་པས་འཇིགས་པ་སྐྱེ་སྟངས་དེ་མ་རེད། འོ་དེ་བྱས། དེ་ནང་བཞིན་ག་རེ་ཟེར་ན། འོ་ན་གང་སྙམ་ན། ལས་ཉོན་གྱི་དབང་གིས་ཉིང་མཚམས་སྦྱར་བ་ཐམས་ཅད་འཆི་བ་ལས་མ་འདས་ཤིང་དེ་ལ་སྐྲག་པ་སྐྱེས་ན་ཡང་རེ་ཞིག་དགག་མི་ནུས། བར་ལས་དང་ཉོན་མོངས་དབང་གིས་ང་ཚོ་མཐར་འཆི་གི་རེད་བསམ་འཆི་ཡག་ཁོ་རང་ལ་སྐྲག་སྣང་བྱེད་པ་ཡང་དེ་ཡང་ག་ཟེར་ན་སྐབས་དེ་ག་ཟེར་ན་སྐྲག་པ་སྐྱེ་ཡ་དེ་འཆི་བ་མི་རྟག་པ་དྲན་ནས་སྐྲག་པ་སྐྱེ་ཡ་དེ་མ་རེད། རྒྱུ་མཚན་ག་ཟེར་ན་ལས་ཉོན་དབང་གིས་མཐར་འཆི་རྒྱུ་ཡིན་པ་ཐག་ཆོད་ཟེར་བ་དེ་ལྡོག་ཐབས་ཡོད་མ་རེད་པ། ལྡོག་ཐབས་མེད་པ་ཞིག་ལ་སྐྲག་པ་བྱེད་དེ་ན། ཨ་ནེ་དཔེ་ཅིག་ཆོ་ཡོད་མ་རེད། ད་འོ་ན་འཆི་བ་མི་རྟག་པར་དྲན་ནས་སྐྲག་པ་ཇི་ལྟ་བུ་ཅིག་ཡོད་ཟེར་ན་ང་དཔེ་ཅིག་མཐར་ག་ཟེར་ན་འཆི་གི་རེད་འཆི་བ་དེའི་ཚེ་ན་ང་དཔེ་ཅིག་ཚེ་འདི་ལ་སྡིག་པ་མི་དགེ་བ་དཔག་ཏུ་མེད་པ་བསགས་བསྡད་ཀྱི་ཡིན་ཙང་ང་འགྲོ་རྒྱུ་ག་པར་མ་གཏོགས་ཡོད་མ་རེད་ངན་སོང་མ་གཏོགས་འགྲོ་རྒྱུ་ཡོད་མ་རེད་ཟེར་ང་ཤི་ན་ངན་སོང་སྐྱེ་གི་རེད་ཟེར་ངན་སོང་ལ་འཇིགས་པ་འཇིགས་པ་སྐྱེ་བཅུག་གི་རེད་འཆི་བ་མི་རྟག་པར་དྲན་ཡག་གི་དམིགས་ཡུལ་དེ་རེད་འདུག་ག་རེའི་ཆེད་དུ་རེད་ཟེར་ན། ངན་སོང་ལ་སྐྱེ་ཡག་འཇིགས་པ་དྲན་ཡག་བྱེད་དགོས་རེད་མ་གཏོགས་ང་ཤི་གི་རེད་ཅིག་ཨང་ཅིག་ཨོ་ལགས་སོ་ངའི་ཉེ་དུ་ཁ་བྲལ་གི་རེད་བསམ་དེ་ཙམ་མ་ཡིན་པ་ང་ཤི་བས་ན་ཨང་ད་ག་ས་ལས་ཉོན་དབང་གིས་ད་ལུས་སེམས་གཉིས་ཁ་བྲལ་གི་རེད་ཨང་ངམ་དྲག་དེ་ཙམ་མ་ཡིན་པ་ད་ལུས་སེམས་གཉིས་ཁ་བྲལ་ནས་ཚེ་ཕྱི་མ་ང་རང་ཚོ་ལུས་དེ་ད་ངའི་ལུས་རྟེན་ལྟ་བུ་རྐྱེན་སྡུག་བསྔལ་མང་པོ་ཅིག་མྱོང་དགོས་རེད་པ་ད་དེ་འདྲའི་འཇིགས་པ་དེ་བསམ་དགོས་རེད་དེ་བསམ་སྟངས་འདི་ད་ང་ཚོ་ཆོས་སྒྲུབ་སྟངས་ཀྱི་ད་འཆི་བ་མི་རྟག་པ་དྲན་སྟངས་འདི་ནས་བཟུང་དགོས་འདུག་བ། འོན་ཀྱང་འཇིག་རྟེན་ཕྱི་མའི་བར་དུ། ལུས་སེམས་གཏན་དུ་ཕར་འབྲལ་བར་བྱེད་ཀྱི་རེད་བསམ་འཇིགས་པ་འཇིགས་པ་བྱས་བསྡད་ན། དེ་འཇིགས་སྐྲག་འདི་ག་རེ་ཟེར་ན། འཇིགས་པ་བྱས་ནས་ག་འཇིགས་པ་དེ་སེལ་ཐབས་ཡོད་མ་རེད་པ། ག་ཟེར་ན་ང་རང་ཚོ་འཇིགས་པ་ག་ཚད་བྱས་པས་ནས་ལུས་སེམས་གཏན་དུ་ཕར་འབྲལ་བར་མ་བྱས་བྱས་ན་ཐབས་ཅིག་ཡོད་མ་རེད་པ། འོ་དེ་རེད། འོ་དེ་བྱས་ད་ག་རེ་ཡོད་རེད་བསམ་ན། ཤི་ན་ང་ངན་སོང་སྐྱེ་གི་རེད་ངན་སོང་སྐྱེས་པས་ན་ངན་སོང་གི་སྡུག་བསྔལ་མང་པོ་ཡོང་རེད་ད་དེ་འདྲའི་སྡུག་བསྔལ་འདི་ངས་བཟོད་གི་མ་རེད་བསམ་དེ་ལ་འཇིགས་པ་བྱས་ཐོག་དེ་ནས་འཇིགས་པ་དེ་ངེས་པར་དུ་སྐྱེ་དགོས་རེད་གསུངས་རེད། དེ་སྐྱེས་པས་འདི་སེལ་ཐབས་ཡོད་རེད་བསམ་ན། དེ་སེལ་ཐབས་ཡོད་རེད་ག་ས་འདི་རྒྱུ་བག་ང་རང་ཚོ་སྔར་བསགས་བཞག་པའི་སྡིག་པ་མི་དགེ་བ་ཕར་སྦྱང་ཕྱིན་ཆད་སྡིག་པ་མི་དགེ་བ་མ་བསགས་ཅིང་དགེ་བ་སྒྲུབ་པས་ན་འཇིགས་པ་འདི་ག་ས་ན་བསམ་པའི་དགོས་དོན་གྲུབ་ཐུབ་འདུག་འཇིགས་པ་འདི་བསམ་པའི་ག་ས་ན་དམིགས་ཡུལ་གྲུབ་ཐུབ་འདུག་ཨོ་འདུག་སེ་རེད་ད་འདི་ལམ་རིམ་ཆེན་མོ་ན་ལམ་རིམ་འབྲིང་པོ་ན་གསུངས་པ་ནང་བཞིན་ཆེན་པོ་དང་འབྲིང་པོ་གཉིས་ཀ་ན་གསུངས་པ་ནང་བཞིན་ཙོང་ཁ་པས་ཞེས་བྱ་འོ་དེ་བཞིན་འོན་ཀྱང་འཇིག་རྟེན་ཕྱི་མའི་དོན་སྒྲུབ་པ་མ་བྱུང་བ་ད་ག་རེ་ང་ཤི་བས་ན། འཇིག་རྟེན་ཕྱི་མའི་དོན་སྒྲུབ་པ་མ་བྱུང་བར་འཆི་བ་ལ་འཇིགས་པར་བྱ་སྟེ་དེ་བསམས་ན་དེ་དག་བསྒྲུབས་ནས་འཆི་ཁར་མི་སྐྲག་པར་བྱ་ཞིང་འོང་ངོ། འདི་རེད་ད་ཤི་རྒྱུ་ཐག་ཆོད་རེད་ལུས་སེམས་གཏན་དུ་འབྲལ་བ་བྱེད་ཅིང་ད་ཚེ་ཕྱི་མ་ངན་སོང་འགྲོ་ཡག་གི་རྒྱུ། ཆ་ཚང་ཕར་ཅིག་མེད་བཟོས། ག་ས་ན་བཤགས་སྡོམ་བྱེད་ཨ་དགེ་བ་དཔེ་ཅིག་ཚེ་ཕྱི་མ་མངོན་མཐོ་འགྲོ་ཡག་དགེ་བ་དཔག་ཏུ་མེད་པ་བསགས་བཞག་པས་ན་ད་ཤི་དུས་ག་རེ་ཡོད་བ་མ་རེད། འཇིགས་སྐྲག་ཡོད་བ་མ་རེད་ཨོ་དེ་ལས་འཆི་བ་དྲན་ཡག་དེ། ད་ལྟ་འཆི་བ་ལ་འཇིགས་པ་ཞིག་གོ་དགོས་རེད། ནམ་འཆི་བའི་དུས་ཚེ་ན་ག་རེ་རེད་འཆི་བ་ལ།